ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པ་དབྱུག་ཟླའི་ཚེས་བཅུ་བཞི་དང་ཕྱི་ལོ་ཉིས་སྟོང་ཉེར་རྩ་གསུམ་ལོའི་ཟླ་བ་བཅུ་པའི་ཚེས་ཉེར་རྩ་བདུན། རེས་གཟའ་པ་སངས་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་ལ་ཐོག་མར། དེང་སང་རྒྱ་ནག་ནང་ཏཱ་ལའི་བླ་མའི་རྗེས་འབྲངས་ཇེ་མང་དུ་འགྲོ་བཞིན་པ་དང། ནང་ཆོས་ལ་དོ་སྣང་ཇེ་ཆེར་འགྲོ་བཞིན་པའི་སྐོར ྋགོང་ས་མཆོག་གིས། རིགས་སློབ་མ་ལག་གཉིས་ཀྱི་སློབ་ཟུར་རྣམས་ལ་མཇལ་ཁའི་སྐབས་བཀའ་སློབ་སྩལ་ཡོད་པའི། དེ་རིང་གི་གལ་ཆེའི་གསར་འགྱུར་ཁག་ཅིག་དང། རྒྱ་ནག་དམར་ཤོག་གཞུང་གི་སྲིད་བློན་ཟུར་པ། ལི་ཁེ་ཆང། གློ་བུར་དུ་སྙིང་ནད་ཕོག་པ་དེས། འདི་ཚེས་ཉེར་རྩ་བདུན་ཉིན། རྒྱ་ནག་གི་ཧྲང་ཧའེ་གྲོང་ཁྱེར་དུ་འདས་གྲོངས་སུ་ཕྱིན་ཡོད་པའི་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས། ལྷོ་ཨེ་ཤེ་ཡའི་གསར་འགྱུར་ཉེ་ཆར་འབྲུག་ཡུལ་དང་རྒྱ་ནག་གི་སྐུ་ཚབ་བར་ས་མཚམས་ཀྱི་རྩོད་གཞི་ཁག་སྒྲིག་འཇགས་དང་འབྲེལ་བའི་གྲོས་མོལ་ཐེངས་ཉེར་རྩ་ལྔ་པ་དེ། རྒྱ་ནག་གི་རྒྱལ་ས་པེ་ཅིན་དུ་གནང་ཡོད་སྐོར་གྱི་གནས་ཚུལ་ཞིག་དང། དེ་ནས་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ནང། སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་མཆོག་ལ།

རིགས་སློབ་མ་ལག་གཉིས་ཀྱི་སློབ་ཟུར་རྣམས་ལ་མཇལ་ཁའི་སྐབས་བཀའ་སློབ་སྩལ་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བེ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང།
བཞུགས་སྒར་རྡ་རམ་ས་ལའི་རིགས་ལམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ངོ་ཧྲིལ་བོ་ལྔ་བཅུ་འཁོར་བ་དང་ས་ར་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་སྐབས་དང་བསྟུན་ཏེ། བཞུགས་སྒར་རྒྱལ་བའི་ཕོ་བྲང་དུ་སྤྱི་ཟླ་བཅུ་པའི་ཚེས་པ་ཉེར་བདུན་ཉིན། རིགས་སློབ་མ་ལག་གཉིས་ཀྱི་སློབ་ཟུར་བླ་སྤྲུལ་དགེ་བའི་བཤེས་གཉེན་དང་བཙུན་པ་ཕོ།

ཁྱེད་ཀྱིས་ལྷ་མོའི་ལུང་བསྟན་དུ་བྱས་པ་ཡིན་ན་ང་ཕལ་ཆེར་ལོ་བརྒྱ་དང་བཅུ་ཙམ་སྡོད་ཡ་ཅིག་གི་མཚན་མ་ཡོང་བསྡད་ཀྱི་འདུག་མཚན་དེ་འདྲ་ཡིན་དུས་ཁྱེད་རང་ཚོས་ད་གང་ད་རྒྱལ་བ་རིན་པོ་ཆེ་བླ་རྒན་ཞིག་བྱས་བྱས་མགོ་རུ་ཁྲིད་པའི་འོག་ལ་ཡ་ཁྱེད་རང་ཚོ་འདི་བདེ་གི་སེམས་ཤུགས་སྐྱེས་ནས་ཨ་ནི་ཕྱོགས་མཐའ་དག་གི་གནས་ཚུལ་དུ་སོང་བ་ཅིག་གིས་གནས་ཚུལ་གཅིག་གཅིག་པོའི་ཐོག་ལ་བསམ་བློ་བཏང་མིན་པ་བྱས་ཕྱོགས་ཡོངས་ཀྱི་གནས་ཚུལ་དུ་བསམ་བློ་འཁོར་བ་ནི། ཨེ་ནི། ཆོས་ཡོད་མཁན་ཡིན་ནའི་རེད་ཆོས་མེད་མཁན་ཡིན་ནའི་རེད། གང་ལྟར་བདེ་སྐྱིད་འདོད་མཁན་ཤ་སྟག་ཅིག་རེད་དེ་འདྲ་ཡིན་དུས་ང་རང་ཚོ་དེ་འདྲའི་གི་ཐོག་ནས་ད་ག་ལྟར་དབྱིན་ཇིའི་སྐད་ལ་ཡང Secular Ethics ཟེར་ཡ་དེ་གལ་ཆེན་པོ་འདུག་ག་དམིགས་བསལ་ཆོས་དང་མ་འབྲེལ་བ་ཨོ Secular ཐོག་ནས་ཡ་རབས་སྤྱོད་བཟང་བྱས། ཁྱེད་རང་ཚང་མ་ལོག་གི། ཨ་ད་བར་དུ་ཧུར་ཐག་བྱས་པ་རེད། ད་དུང་ཧུར་ཐག་གནང་ཤོག་ཨ། ཨེ་འདྲ་ཞིག་རེད། དེང་སང་གི་འཛམ་གླིང་འདིར་དེ་སྔའི་ནང་ཆོས་ལ་དོ་སྣང་མེད་མཁན་ཚོས་གཞི་ནས་ནང་ཆོས་ལ་དོ་སྣང་གསར་བ་ཡོང་གི་ཡོད་པ་དང། སྐྱེ་བ་སྔ་ཕྱི་སོགས་ཐག་རིང་པོ་ཡིན་ནའང་འཕྲལ་དུ་ང་ཚོར་སེམས་ཞི་བདེ་ཡོང་བར། ནང་ཆོས་ཀྱི་བསླབ་བྱ་ཡོད་པ་དེ་ཚོས་ཁ་ཡོད་ལག་ཡོད་ཀྱིས་འཛམ་གླིང་འདིར་ཕན་ཐོགས་འབྱུང་ཐུབ་པ་བཀའ་གནང་གི་འདུག། ནམ་མཁའ་མ་ཟད་ཀྱི་བར་ལ་ཡ། དཔེ་གཞན་དོན་སྒྲུབ། བསམ་པ་ཅིག་གི་དཔེ་སེམས་ཐག་བཅད་ནས་བྱེད་ཀྱི་ཡོད་ཨེ་ཁྱེད་རང་ཚོས་ད་ག་ནང་བཞིན་དགོངས་པ་བཞེས་ཤོག་ཨེ་འདི་ནི་བོད་ཀྱི་ཆོས་དང་རིག་གཞུང་འདི་ག་འདྲ་ཅིག་ཡིན་པ་འདི་མགོ་ཚོད་ཐུབ་ཀྱི་ཡོད་རེད་དེ་རིང་ཁ་སང་ཨེ་ནི་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེ་སངས་རྒྱས་ཀྱི་ཆོས་མ་དར་སའི་ལུང་པ་མང་པོའི་ནང་ལ་ད་གཞི་ནས་ཅིག་སངས་རྒྱས་པའི་ཆོས་ལ་དོ་སྣང་གསར་པ་ཅིག་སླེབས་བསྡད་ཀྱི་འདུག་ཨ།

གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན་སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གིས་ཨ་མི་རི་ཀའི Biden གཞུང་གི་བློན་ཆེན་རིམ་པའི་གོ་གནས་ཡོད་པའི་དཔོན་རིགས་གསུམ་ལ་བོད་ནང་བོད་མིའི་རིགས་རྫས་ཀྱི་ཟིན་ཐོ་བསྡུ་རུབ་དང། ཕྲུ་གུ་རྣམས་རང་གི་ཕ་མ་ནས་ཁ་བྲལ་གཏོང་པའི་བྱ་སྤྱོད་སྤེལ་མཁན་ཚོར Global Magnitsky ཞེས་པའི་དཔལ་འབྱོར་གྱི་ཉེས་ཆད་བཅས་པ་ཡང་བཀལ་དགོས་པའི་སྐོར་ཕྱག་བྲིས་གནང་ཡོད་པ་རེད་འདུག། གོང་ཞུས་ཀྱི་ཕྱག་བྲིས་དེ་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་ཕྱག་སྦྲེལ་ཚོགས་གཙོ་གྲོས་ཚོགས་འཐུས་མི་སྐུ་ཞབས Chris Smith དང། གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Jeff Merkley རྣམ་གཉིས་ཀྱིས་ཨ་མི་རི་ཀའི Biden གཞུང་གི་ཚོང་དོན་དྲུང་ཆེ་ལྕམ Gina Raimondo དང། ནོར་སྲིད་དྲུང་ཆེ་ལྕམ Janet Yellen དང་ཕྱི་སྲིད་དྲུང་ཆེ Antony Blinken རྣམ་པ་གསུམ་ལ་ཕྱག་བྲིས་དེ་གནང་ཡོད་པ་རེད་འདུག། གོང་ཞུས་ཀྱི་ཕྱག་བྲིས་དེའི་ནང། ཁྱེད་རྣམ་པ་གསུམ་ཨ་མེ་རི་ཁའི་ཅ་དངོས་བེད་སྤྱོད་བསྐྱར་ཞིབ་ཚོགས་ཆུང་ནང་ཡོད་པར་བརྟེན། བོད་རང་སྐྱོང་གི་སྤྱི་བདེ་ལས་ཁུངས་དང། དེ་དང་འབྲེལ་བའི་བོད་མིའི་རིགས་རྫས་ཀྱི་ཟིན་ཐོ་ལེན་མཁན་གྱི་སྡེ་ཁག། ཨ་མེ་རི་ཁའི་བཟོ་གྲྭ་སྲུང་སྐྱོབ་ལས་ཁང་གི་ཐོ་གཞུང་དེའི་ནང་བཅུག་གནང་དགོས་ཞེས་བཀོད་ཡོད་པ་རེད་འདུག་ཡང་ཕྱག་བྲིས་དེའི་ནང་གོང་ཞུས་ལྟར་ལས་དོན་དེ་གནང་བ་ཡིན་ན། ཨ་མི་རི་ཀའི་ཚོང་གཉེར་ལས་ཁང་ཁག་གིས་དངོས་ཤུགས་བརྒྱུད་གསུམ་ནས་བོད་རང་སྐྱོང་ལྗོངས་དང། བོད་ཀྱི་ས་ཁུལ་གཞན་ཁག་གི་ནང་བོད་མིའི་རིགས་རྫས་བསྡུ་ལེན་ཐོག་སོ་ལྟའི་ལས་དོན་སྤེལ་རྒྱུའི་ནུས་པ་དེར་ཕན་ཐོགས་མེད་པ་བཟོ་ཐུབ་རྒྱུ་ཡིན་པའི་སྐོར་སོགས་འཆར་སྒྲིག་དེའི་ནང་བཀོད་གནང་ཡོད་པ་རེད་འདུག་ཡང་བོད་ནང་བཅའ་སྡོད་སློབ་གྲྭའི་སྐོར་ཕྱིར་ཡོད་པའི་བོད་དོན་ལས་འགུལ་སྤེལ་མཁན་རྣམས་ཀྱིས་སྐྱོན་བརྗོད་བྱས་པར་བརྟེན་རྒྱ་ནག་གཞུང་གིས་ཉེ་ཆར་ཕྱི་རྒྱལ་གྱི་གསར་འགོད་པ་མི་གྲངས་བཅུ་ཞིག་བོད་ནང་གི་བཅའ་སྡོད་སློབ་གྲྭ་ཁག་ལ་ལྟ་སྐོར་དུ་བསྐྱོད་བཅུག་ཡོད་པའི་སྐོར། ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་ཨེ་པི་གསར་འགྱུར་ལས་ཁང་གིས་གནས་ཚུལ་ཞིག་སྤེལ་འདུག་རྒྱ་ནག་གཞུང་གིས་འདས་པའི་ལོ་ངོ་བཅུ་ཕྲག་གཅིག་ལྷག་གི་ནང། བོད་ཀྱི་ས་ཁུལ་ཡོངས་རྫོགས་ནང་གི་གྲོང་གསེབ་ཀྱི་སློབ་གྲྭ་ཁག་སྒོ་བརྒྱབ་ནས་གཏན་འཇགས་སློབ་གྲྭ་ཁག་འཛུགས་པ་དེས། བོད་ཕྲུག་ཚོར་སློབ་སྦྱོང་གི་ཁོར་ཡུག་ཧ་ཅང་གི་ལེགས་པོ་ཞིག་བསྐྲུན་པ་སོགས་ཀྱི་སྐོར་བརྗོད་ནའང། བོད་ཀྱི་ཕྱིར་གནས་འཁོད་བོད་མི་དང་བོད་དོན་ལས་འགུལ་སྤེལ་མཁན་རྣམས་ཀྱིས། རྒྱ་ནག་གཞུང་གི་བྱེད་བབ་དེ་ནི་བོད་མིའི་ཕྲུ་གུ་རྣམས་རྒྱ་སྒྱུར་གྱི་སྲིད་བྱུས་ལག་བསྟར་བྱེད་ཀྱི་ཡོད་པའི་སྐྱོན་བརྗོད་གནང་གི་ཡོད་པ་རེད། རྒྱ་ནག་གཞུང་གིས་རྒྱལ་སྤྱིའི་མི་མང་གི་བསམ་བློའི་ཐོག་རྒྱབ་སྐྱོར་ཐོབ་རྒྱུར། གོང་ཞུས་ཀྱི་ཕྱི་རྒྱལ་གྱི་གསར་འགོད་པ་དེ་དག་ཟི་ཁྲོན་ཞིང་ཆེན་གྱི་བོད་རིགས་ཡོད་སའི་ས་ཁུལ་ཁག་གི་སློབ་གྲྭ་ཁག་དང་དཔལ་འབྱོར་འཛུགས་སྐྲུན་གྱི་ལས་འཆར། ནང་པའི་དགོན་སྡེ་ཁག་དང། བོད་ཀྱི་གསོ་བ་རིག་པའི་སྨན་ཁང་ཞིག་ལ་ལྟ་སྐོར་དུ་ཁྲིད་ཡོད་པ་རེད་འདུག་ད་ཐེངས་རྒྱ་ནག་གཞུང་གིས་གོ་སྒྲིག་བྱས་པའི་ཕྱི་རྒྱལ་གྱི་གསར་འགོད་པ་རྣམས་ལ་ལྟ་སྐོར་དུ་ཁྲིད་པའི་བཅའ་སྡོད་སློབ་གྲྭ་ཁག་ནི་རྣམ་ཀུན་དེ་དག་ཐོག་རྩ་བ་ནས་བསྐྱོད་བཅུག་གི་མེད་པ་ཞིག་དང། བོད་མི་རྣམས་ལ་གནད་འདྲི་བྱེད་པ་ཚང་མར་མཉམ་དུ་ཡོད་པའི་རྒྱ་ནག་གཞུང་གི་ལས་བྱེད་པ་ཚོས་ཉན་གྱི་ཡོད་པ་རེད་འདུག་བོད་ནང་གི་བཅའ་སྡོད་སློབ་གྲྭའི་སྐོར་ཨ་མི་རི་ཀ་གཙོས་པའི

བི་ཧྥིབྟི་ཀྲུ་རྟགས་ཅན་གྱི་མཁའ་དམག་གི་གནམ་གྲུ་ཞིག་ཕིད་བཅུའི་ཉེ་འགྲམ་དུ་འཕུར་སྐྱོད་བྱས་པའི་སྐོར་ཨ་མི་རི་ཀའི་དྲག་པོའི་དཔུང་དམག་གིས་བརྗོད་ཡོད་པ་རེད་འདུག་རེས་གཟའ་ཕུར་བུ་ཉིན་ཨ་མི་རི་ཀའི་རྒྱ་གར་དང་ཞི་བདེ་རྒྱ་མཚོ་མངའ་ཁུལ་དཔུང་སྡེའི་ལས་ཁུངས་ཀྱིས་སྤྱི་བསྒྲགས་ཤིག་སྤེལ་གནང་བ་དེའི་ནང། རྒྱ་ནག་གི་མཁའ་དམག་གི་ཤེན་ཡང་ཞེས་པའི་གནམ་གྲུ་ཞིག་ཨ་མི་རི་ཀའི་མཁའ་དམག་གི་བི་ཧྥིབྟི་ཀྲུ་རྟགས་ཅན་གྱི་གནམ་གྲུའི་མདུན་དང་འོག་དང། དེ་ཡང། ཕིད་བཅུ་ཙམ་གྱི་ཉེ་འགྲམ་དུ་ཧ་ཅང་གི་མགྱོགས་ཚད་མྱུར་པོར་བསྐྱོད་པ་དེས་མཁའ་དམག་གི་གནམ་གྲུ་གཉིས་རྡུང་ཁ་བརྒྱབ་པའི་ཉེན་ཁ་བཟོས་ཡོད་པའི་སྐོར་སྤྱི་བསྒྲགས་དེའི་ནང་བཀོད་ཡོད་པ་རེད་འདུག་དེར་རྒྱ་ནག་ཕྱི་སྲིད་ལྷན་ཁང་གིས་ཨ་མི་རི་ཀའི་གནམ་གྲུ་ལྷོ་རྒྱ་ནག་རྒྱ་མཚོའི་ནང་བསྐྱོད་པ་དེ་ཨ་མི་རི་ཀའི་ནོར་འཁྲུལ་ཡིན་པའི་སྐོར་དང། ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་མ་མའོ་ནིང་ཡིས། ཨ་མེ་རི་ཁའི་མཁའ་དམག་གི་གནམ་གྲུ་མལ་ལེ་སྟོང་ཕྲག་མང་པོ་འཕུར་ནས་རྒྱ་ནག་གི་ཉེ་འགྲམ་དུ་སྟོབས་ཤུགས་ངོམ་པ་བྱས་ཡོད། དེ་ནི་གནམ་ཐོག་དང་མཚོ་ཐོག་གི་ཉེན་ཚབས་ཤིག་རེད། དེ་ནི་མངའ་ཁུལ་གྱི་ཞི་བདེ་དང་བརྟན་ལྷིང་གི་མཐུན་རྐྱེན་དུ་གྱུར་མེད་ཅེས་བརྗོད་ཡོད་པ་རེད་འདུག་ཡིན་ནའང་ཨ་མེ་རི་ཁའི་དྲག་པོའི་དཔུང་དམག་གིས་གོང་ཞུས་ཀྱི་ཨ་མེ་རི་ཁའི་མཁའ་དམག་གི་གནམ་གྲུ་དེ་ཁ་ཉིན་རེས་གཟའ་མིག་དམར་ཉིན་ལྷོ་རྒྱ་ནག་རྒྱ་མཚོའི་ནང་ཁྲིམས་མཐུན་ཐོག་རྣམ་ཀུན་གྱི་ལས་དོན་སྤེལ་བ་ལས། དེའི་ལས་དོན་ཇི་དང་ཇི་སྤེལ་དང། དེའི་མཉམ་གནམ་གྲུ་གཞན་ཡོད་མེད་སྐོར་ཁ་གསལ་བརྗོད་མེད་པ་རེད་འདུག་གོང་ཞུས་ཀྱི་གནས་ཚུལ་འདི་འདྲ་བ་ཞིག་ཁ་སྔོན་ཕྱི་ཟླ་ལྔ་པའི་ནང་བྱུང་སྐབས་ཨ་མེ་རི་ཁའི་གཞུང་གིས་རྒྱ་ནག་གཞུང་ལ་དེ་ལྟར་མི་བྱེད་པའི་འབོད་སྐུལ་གནང་བར། རྒྱ་ནག་གཞུང་གིས་ཨ་མེ་རི་ཁའི་ངོས་ནས་ལྷོ་རྒྱ་ནག་རྒྱ་མཚོའི་ནང་མཁའ་དམག་གནམ་གྲུ་འཕུར་སྐྱོད་བྱེད་རྒྱུ་དེ་མཚམས་འཇོག་བྱེད་དགོས་པའི་དགོས་འདུན་བཏོན་ཡོད་པ་རེད་འདུག། རྒྱ་ནག་དམར་ཤོག་གཞུང་གི་སྲིད་བློན་ཟུར་པ། ལི་ཁེ་ཆང། གློ་བུར་དུ་སྙིང་ནད་ཕོག་པ་དེས་འདི་ཚེས་ཉི་ཤུ་རྩ་བདུན་ཉིན། རྒྱ་ནག་གི་ཧྲང་ཧའེ་གྲོང་ཁྱེར་དུ་འདས་གྲོངས་སུ་ཕྱིན་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། དགུང་ལོ་དྲུག་ཅུ་རེ་བརྒྱད་ཡིན་པའི་རྒྱ་ནག་གཞུང་གི་སྲིད་བློན་ལི་ཁེ་ཆང་གློ་བུར་དུ་སྙིང་ནད་ཕོག་སྟེ་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་བདུན་ཉིན་གྱི་སྔ་དྲོ་ཆུ་ཚོད་བཅུ་གཉིས་ཡོལ་ཙམ་ལ་རྒྱ་ནག་ཧྲང་ཧའེ་གྲོང་ཁྱེར་དུ་འདས་གྲོངས་སུ་ཕྱིན་འདུག་ཅིང་དེ་སྔ་ཉིས་སྟོང་བཅུ་གསུམ་ལོར་ཁོང་རྒྱ་ནག་དམར་ཤོག་གཞུང་གི་སྲིད་བློན་དུ་བསྐོ་གཞག་གནང་བ་ནས་བཟུང་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གསུམ་པའི་བར་འདས་པའི་ལོ་ངོ་བཅུ་ཕྲག་གཅིག་གི་རིང་རྒྱ་ནག་གི་དཔོན་རིགས་མཐོ་ཤོས་གཉིས་པའི་ལས་འགན་བསྒྲུབས་ཡོད་པ་རེད། ཁོང་ནི་བོད་ནང་དྲག་པོའི་སྲིད་བྱུས་ལག་བསྟར་བྱེད་མཁན་གྱི་ལོ་རྒྱུས་ཀྱི་ནག་ཉེས་ཅན་གྱི་རྒྱ་ནག་གི་དཔོན་རིགས་ཤིག་ལ་ངོས་འཛིན་བྱེད་མུས་ཡིན་པ་མ་ཟད་དེ་སྔོན་ཉིས་སྟོང་བཅོ་བརྒྱད་ལོར་ཁོང་བོད་ཀྱི་རྒྱལ་ས་ལྷ་སར་ལྟ་སྐོར་ཕྱིན་ནས་བོད་ནི་རྒྱ་ནག་གི་ནམ་ཡང་ཁ་བྲལ་ཐབས་མེད་པའི་ཆ་ཤས་ཤིག་ཡིན་ཚུལ་བརྗོད་ཡོད་པ་རེད། དེའི་ཐད་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་བོད་དང་གྲངས་ཉུང་མི་རིགས་ཀྱི་གནད་དོན་སྐོར་གླེང་བའི་སྐབས་རྒྱ་མིའི་དཔོན་རིགས་ཚོས་སྲིད་བྱུས་ལག་བསྟར་བྱེད་ཕྱོགས་ནི་གཅིག་མཚུངས་ལྟ་བུ་ཡིན་པའི་ཁར་ལི་ཁེ་ཆང་རྒྱ་ནག་གི་སྲིད་བློན་དུ་བསྐོ་བཞག་བྱས་པའི་རྗེས་སུ་ཡང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་སྡུག་ཏུ་ཕྱིན་ཡོད་པ་ལས་བཟང་ཕྱོགས་ཀྱི་འགྱུར་བ་གང་ཡང་བཏང་མེད་ཅེས་འགྲེལ་བརྗོད་གནང་བྱུང།
སྲིད་བློན་ལི་ཁེ་ཆང་སྲིད་བློན་ཆགས་ཚར་བ་རྗེས་ལ་བོད་ཀྱི་ལས་དོན་དང་འབྲེལ་བའི་ཐོག་ལ་དམིགས་བསལ་གྱི་ཨ་ནེ་གཅིག་གྲོང་སྦྲེལ་འཕེན་པ་དང་བོད་ནང་ལ་དཔེར་ན་གཅིག་སྐོར་ཞང་དང་ཏི་ཙམ་གཅིག་ཡག་གི་སྲིད་ཇུས་ཟེར་ཡག་དེ་རྩ་བ་ཉིད་ནས་གཏན་འབེབས་བཟོས་ཡོད་མ་རེད་ལྷག་པར་དུ་བོད་དོན་དང་འབྲེལ་བའི་ཐོག་ལ་ཧ་ལམ་སྐད་ཆ་གཅིག་བཤད་ཡག་ལ་དཔོན་གྱི་མྱོང་རེད། ཨོ་དེ་འདྲ་ཡིན་པ་ཡིན་དུས། སྲིད་འཛིན་ཞི་ཅིན་ཕིང་གིས་ཉིས་སྟོང་བཅོ་ལྔ་བཅུ་དྲུག་ནས་རིམ་པ་བཞིན་དེ་ནས་བོད་དང་འབྲེལ་བའི་གྲངས་ཉུང་མི་རིགས་སྲིད་ཇུས་ལ་མཁྲེགས་འཛིན་དང་ནི་རྦད་དེ་གཡོན་ཐལ་དམ་དྲག་ཆེ་རུ་ཆེ་རུ་འགྲོ་བའི་སྐབས་སུ་དེ་ཚོ་གི་ནང་ལ་ནི་དེ་ཙམ་ཅིག་གི་སྤྱིའི་བསམ་འཆར་བཤད་ཐུབ་མཁན་དང་དེ་ཙམ་འགྱུར་བ་བཏང་ཐུབ་མཁན་གི་མི་གཅིག་ཀྱང་བྱུང་མེད་པ་མ་ཚད་ནི་སྲིད་བློན་ལི་ཁེ་ཆང་ཁོ་ཚོ་ཡང་དེ་ག་རང་གི་འོག་ལ་ལག་བསྟར་བྱེད་མཁན་འདྲ་པོར་འགྲོ་བསྡད་ཡོད་པ་ཡིན་དུས། ཨོ་བོད་དོན་སྐོར་ལ་ཨ་ནེ་རྒྱ་ནག་གི་འགོ་ཁྲིད་སུ་ཡིན་པ་ཡིན་ན་ཡང་ཨ་ནེ་ཡག་པོ་ཞེ་དྲག་མཐོང་ཡ་མེད་པ་འདི་ཧ་ཅང་གསལ་པོ་ཆགས་གི་འདུག། ཡང་ལི་ཁེ་ཆང་གིས་བོད་ནང་གདུག་རྩུབ་ཅན་གྱི་སྲིད་བྱུས་ལ་འགྱུར་བ་གང་ཡང་བཏང་མེད་ཀྱང་རྒྱ་ནག་སྤྱི་ཡི་དཔལ་འབྱོར་གྱི་གནས་སྟངས་ཡར་རྒྱས་བཏང་ཡོད་པ་དཔལ་འབྱོར་ཉམས་ཞིབ་པ་ཚོས་འགྲེལ་བརྗོད་གནང་གི་ཡོད་ཅིང་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི Observer Research Foundation ཉམས་ཞིབ་ལྟེ་གནས་ཁང་གི་ཉམས་ཞིབ་པ་སྐུ་ཞབས Kalpit ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། Li Keqiang's Legacy།
དེ་སྔོན་རྒྱ་ནག་ནང་དུ་ཏོག་དབྱིབས་ནད་དུག་ཁྱབ་གདལ་ཆེ་བའི་སྐབས་སུ་ཁོང་གི་སྲིད་ཇུས་ལག་བསྟར་བྱེད་ཕྱོགས་དང་ཞི་ཅིན་ཕིང་གི་ལངས་ཕྱོགས་གཉིས་མ་མཐུན་པའི་རྐྱེན་གྱིས་ཕྱོགས་གཉིས་བར་འགལ་ཟླ་བྱུང་ཡོད། ཏོག་དབྱིབས་ནད་དུག་ཁྱབ་པའི་རྒྱ་ནག་གི་གྲོང་ཁྱེར་མང་པོ་ཞིག་གི་ནང་ཁོང་ལྟ་སྐོར་ཕྱིན་ཏེ། དམིགས་བསལ་རྒྱ་ནག་གི་གཞོན་སྐྱེས་ཁྲོད་ཁོང་ལ་བསྔགས་བརྗོད་བྱེད་མཁན་ཡང་བྱུང་ཡོད། ཉིས་སྟོང་ཉི་ཤུ་རྩ་གཉིས་ལོར་རྒྱ་ནག་གཞུང་གིས་རྒྱ་ནག་རྒྱལ་ཡོངས་ནང་ཏོག་དབྱིབས་ནད་དུག་རྩ་མེད་ཀྱི་སྲིད་ཇུས Zero Covid Policy དེ་བཞིན་ལག་བསྟར་བྱས་ཏེ། རྒྱ་ནག་རྒྱལ་ནང་ནང་དཀའ་ངལ་ཤུགས་ཆེན་འཕྲད་བཞིན་པའི་སྐབས་འདིར་ལི་ཁེ་ཆང་གིས་ཚོར་ཤུགས་ཆེན་པོས་ཏོག་དབྱིབས་ནད་དུག་རྩ་མེད་ཀྱི་སྲིད་ཇུས་དེ་བཞིན་མི་དམངས་ཀྱི་བདེ་སྡུག་གཙོར་བཟུང་གིས་ལག་བསྟར་དགོས་པའི་བརྗོད་མཁན་རྒྱ་ནག་གི་དཔོན་རིགས་དེ་ཡིན་ཞེས་གསུངས་བྱུང། གཞན་ཡང་ལི་ཁེ་ཆང་གིས་སྲིད་བློན་གྱི་འགན་འཁུར་བའི་དུས་འདིར་རྒྱ་ནག་གི་ཆེས་མཐོའི་དཔོན་རིགས་དབར་སྲིད་ཇུས་ལག་བསྟར་བྱེད་ཕྱོགས་ཐད་འགལ་ཟླ་ཤུགས་ཆེན་ཡོད་པ་མངོན་གསལ་དོད་རུ་ཕྱིན་ཡོད། དཔེར་ན་ཞི་ཅིན་ཕིང་གིས་དབུལ་སྒྲོལ་འགག་སྒྲོལ་གྱི་སྲིད་ཇུས་ཟེར་བ་ལག་བསྟར་བྱས་ནས་འབྱུང་འགྱུར་རྒྱ་ནག་ནང་དབུལ་ཕོངས་མེད་པ་བཟོ་རྒྱུ་ཡིན་ཚུལ་བརྗོད་བཞིན་པའི་དུས་སྐབས་ཤིག་ལ་ལི་ཁེ་ཆང་གིས་རྒྱ་ནག་ནང་དུ་མི་འབོར་དུང་ཕྱུར་དྲུག་ལྷག་གི་ཟླ་རེའི་ཡོང་འབབ་རྒྱ་སྒོར་གཅིག་སྟོང་ཙམ་ཡིན་པ་འདི་ནི་རྒྱ་ནག་གི་གྲོང་ཁྱེར་རིམ་པ་གཉིས་པ་དང་གསུམ་པ་བཅས་ལ་མཚོན་ན་ཁང་གླའང་འདང་མིན་གྱི་གནད་དོན་ཞིག་ཡིན་པ་སོགས་ཀྱིས་ཞི་ཅིན་ཕིང་གིས་བཤད་པའི་སྐད་ཆ་མང་པོ་ཞིག་འུར་སྒྲོག་ཡིན་པར་བརྡ་ལན་སྤྲད་ཡོད་ཅེས་ཐའེ་ཝན་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ལི་ཁེ་ཆང་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་ལྔ་ལོར་རྒྱ་ནག་གི་གྲོང་ཁྱེར་ཧའེ་ཧྥེ་དུ་སྐྱེས་ཤིང་པེ་ཀིན་གཙུག་ལག་སློབ་ཆེན་དུ་ཁྲིམས་ཀྱི་ཐོག་ལ་སློབ་ཐོན་ཟིན་འདུག་པ་དང་རྒྱ་ནག་གི་ཞིང་ཆེན་ཧའེ་ནན་དུ་རྒྱ་ནག་དམར་ཤོག་ཚོགས་པའི་ལས་བྱེད་པ་ཆགས་ཏེ་དེ་ནས་རིམ་པས་ཐེམ་པ་རིམ་འཛེགས་ཀྱིས་རྒྱ་ནག་དམར་ཤོག་གཞུང་གི་སྲིད་བློན་ཆགས་ཡོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ལྷོ་ཨེ་ཤ་ཡའི་ལེ་ཚན་ནང་ཉེ་ཆར་འབྲུག་ཡུལ་དང་རྒྱ་ནག་གི་སྐུ་ཚབ་བར་ས་མཚམས་ཀྱི་རྩོད་གཞི་ཁག་འགྲིག་འཇགས་དང་འབྲེལ་བའི་གྲོས་མོལ་ཐེངས་ཉི་ཤུ་རྩ་ལྔ་པ་དེ་རྒྱ་ནག་གི་རྒྱལ་ས་པེ་ཅིན་དུ་གནང་ཡོད་པའི་སྐོར། ང་ཚོའི་སྒང་ཏོག་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
རྒྱ་གར་གྱི་གསར་འགྱུར་བརྒྱུད་ལམ་ཁག་གི་ནང་གནས་ཚུལ་སྤེལ་གསལ་ལྟར་ན་ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གསུམ་དང་རྩ་བཞི་བཅས་ཉིན་གཉིས་རིང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་དང་འབྲུག་ཡུལ་ཕྱི་སྲིད་བློན་ཆེན་རྟ་མགྲིན་རྡོ་རྗེ་རྣམ་གཉིས་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་ཐུག་འཕྲད་ཀྱིས་རྒྱལ་ཁབ་གཉིས་བར་ས་མཚམས་གྲོས་མོལ་ཐེངས་ཉི་ཤུ་རྩ་ལྔ་པ་དེ་ཚོགས་ཡོད་པ་རེད་འདུག་ཐེངས་འདིའི་གྲོས་མོལ་ཚོགས་འདུའི་ཐོག་འབྲུག་པའི་སྐུ་ཚབ་འབྲུག་ཡུལ་ཕྱི་སྲིད་བློན་ཆེན་རྟ་མགྲིན་རྡོ་རྗེ་ལགས་དང་རྒྱ་གར་ནང་གི་འབྲུག་པའི་གཞུང་ཚབ་པ་དམག་སྤྱི་ཟུར་པ། ཝེ་ཚོབ་རྣམ་རྒྱལ་ལགས་དེ་བཞིན་འབྲུག་ཡུལ་ཕྱི་སྲིད་དྲུང་ཆེ་པད་མ་ཆོས་སྒྲོན་ལགས་མཉམ་ཞུགས་གནང་ཡོད་པ་འཁོད་ཡོད་འདུག་ཕྱོགས་གཉིས་བར་ས་མཚམས་གྲོས་མོལ་ཚོགས་དགོས་དོན་དང་ཆབ་སྲིད་ངོ་བོའི་ཐོག་ནས་གནད་འགག་ཇི་ཙམ་ཆགས་ཀྱི་ཡོད་པའི་སྐོར་རྒྱ་གར་ནུབ་ཕྱོགས་ཀོལ་ཀ་ཏ་གཙུག་ལག་སློབ་གྲྭ་ཆེན་མོའི་ཆབ་སྲིད་རིག་པའི་སློབ་དཔོན་འཇིགས་མེད་ཡེ་ཤེས་ལགས་སུ་བཅར་འདྲི་ཞུས་པར་ཁོང་གིས། དེ་སྔ་ཡིན་ན་འབྲུག་ཡུལ་དང་རྒྱ་ནག་གི་ས་མཚམས་རྩོད་གཞི་ཁག་ལ་རྒྱ་གར་དང་རྒྱ་ནག་བར་གྲོས་མོལ་བྱེད་ཀྱི་ཡོད་པ་དང་ཡིན་ན་ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལོ་ནས་བཟུང་རྒྱ་ནག་དང་འབྲུག་གཞུང་བར་ཐད་ཀར་གྲོས་མོལ་བྱེད་འགོ་བཙུགས་བཞིན་གྲོས་མོལ་ཐེངས་ཉི་ཤུ་རྩ་བཞི་པ་དེ་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཚོགས་ཡོད་པ་དང་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་འབྲུག་དང་བོད་ཀྱི་ས་མཚམས། འབྲོག་ལམ་ཁུལ་དུ་རྩོད་རྙོག་བྱུང་པའི་རྗེས་ཁྱོན་ལོ་བདུན་ཙམ་གྱི་རིང་རྒྱ་ནག་དང་འབྲུག་བར་ས་མཚམས་གྲོས་མོལ་བྱུང་མེད་པ་དང་ད་རེས་ཀྱི་གྲོས་མོལ་དེ་གཙོ་བོ་ཕྱོགས་གཉིས་བར་གྱི་ས་མཚམས་ཀྱི་རྩོད་གཞི་སེལ་རྒྱུ་དང་ཕྱི་སྲིད་འབྲེལ་ལམ་སྲ་བརྟན་ཡོང་རྒྱུའི་ཆེད་དུ་ཡིན་པ་ཁོང་ནས་གསུངས་དོན།
འབྲུག་མཉམ་དུ་རྒྱ་ནག་གིས་ས་ཆ་གསུམ་ལ་ཁོ་རང་ཚོ་རྙོག་དྲ་འདྲ་པོ་ཅིག་ཁེལ་བསྡད་ཡོད་རེད། ས་ཆ་གསུམ་དེའི་ནང་ག་བ་ག་བ་རེད་ཟེར་ན་གཅིག་ང་ཚོ་ད་ལྟ་འབྲོག་ལམ་ས་ཁུལ་ཟེར་ས་ཆ་ཅིག་ཁེལ་བསྡད་ཡོད་རེད། འབྲོག་ལམ་དེའི་ནང་ང་ཚོ་རྒྱ་གར། རྒྱ་ནག་དང། ང་ཚོ་འབྲུག། འདི་ལུང་པ་གསུམ་གྱི་ས་མཚམས་འདྲ་པོ་ཅིག་ཁེལ་གྱི་ཡོད་རེད། གཞན་པ་ཡིན་ན་ང་ཚོ་ད་ལྟ་ཡ། ནུབ་ཕྱོགས་སྒང་ལ་ཁྱེད་རང་ཕེབས་ན་ང་ཚོ་ནུབ་ཕྱོགས་ལ་ང་ཚོ་ས་ཆ་གཉིས་ཡོད་རེད། ང་ཚོ་འཇམ་པར་ལུང་དང་དཔག་བསམ་ལུང་ཟེར། འདི་རང་གཉིས་ལ་ཡང་རྒྱ་མི་གིས་ཁོ་རང་ཚོ་ས་ཆ་དེ་བདག་པོ་རྒྱག་ཡ་འདྲ་པོ་བྱས་དེ་ནས་ལོ་གཅིག་གཉིས་སྔོན་ལ་ཁོ་རང་ཚོས་ས་ཆ་དེ་ལ་ས་ཆ་དེ་ཚོ་ལ་ཁོ་རང་ཚོ་གིས་རྒྱ་མི་གིས་གྲོང་གསེབ་འདྲ་པོ་ཁོ་རང་ཚོ་གིས་བཟོས་དེ་ནས་རྒྱ་མི་དང་བོད་པ་འདི་འདྲའི་ཁོ་རང་ཚོ་གི་མི་འབོར་འདི་འདྲའི་ཕར་གྲོང་གསེབ་ལ་བསྡད་ཡ་འདྲ་པོ་བཏང་ཡོད་རེད། ད་དེ་ནུབ་ཕྱོགས་ཀྱི་ས་ཆ་དེ་ལ་ཡིན་ན་འབྲུག་ཆེད་དེ་ནས་གལ་ཆེན་པོ་ཅིག་ག་རེ་ཁེལ་གི་ཡོད་རེད་ཟེར་ད་ལ་ཡིན་ན་ད་ལྟ་དེ་ནུབ་ཕྱོགས་ཀྱི་ས་ཆ་དེ་ལ་ཡིན་ན་འབྲུག་གིས་ཁོ་རང་ཚོ་ཅིག་རྩ་ཆེན་པོ་འདྲ་པོ་ཅིག་བརྩི་ཡ་མཉམ་དུ་རང་ང་ཚོ་ད་ལྟ་གུ་རུ་རིན་པོ་ཆེ་གིས་གཏེར་སྦས་པའི་སྦས་ཡུལ་འདི་འདྲའི་ཡིན་ཟེར་ནས་ཁོ་རང་ཚོ་གིས་ཁས་ལེན་འདྲ་པོ་བྱེད་ཀྱི་ཡོད་རེད། གཞན་པ་ཡིན་ན་ང་ཚོ་ད་ལྟ་ཤར་ནས་བྱས་ནས་ཨ་རུ་ན་ཅལ་ས་མཚམས་ལ་ཡོད་པའི་འབྲུག་གི་ས་ཆ་ཅིག་སག་སྟེང་ཟེར་ས་ཆ་ཅིག་ལ་ཡང་རྒྱ་མི་གིས་ཁོ་རང་ཚོ་ཅིག་ཁོ་རང་ཚོ་བདག་པོ་རྒྱག་ཡ་འདྲ་པོ་ཅིག་ཁོ་རང་ཚོ་གིས་ཅིག་འདི་སྒང་ནས་རྙོག་གྲ་འདྲ་པོ་བཤད་བསྡད་ཡོད་རེད། ཉིས་སྟོང་བཅུ་བདུན་ལོ་དེ་ལ་ཡིན་ན་ང་ཚོ་འབྲོག་ལམ་ལ་ཡིན་ན་འབྲུག་རྒྱ་མི་གིས། ཁོ་རང་ཚོའི་དམག་མི་གི་དམག་སྒར་དང་ལམ་ཁ་བཟོ་ཡ་འདྲ་པོ་ཁོ་རང་ཚོས་བསམ་བློ་འདྲ་པོ་ཅིག་བཏང་དེ་ནས་དམིགས་ཡུལ་འདྲ་པོ་ཅིག་ཁོ་རང་ཚོས་བཞག་པ་རེད། ད་དེ་བཞག་བའི་སྐབས་དེ་ལ་ཡིན་ན་འབྲུག་གིས་ལམ་སང་རྒྱ་གར་ལ་ཕར་ལན་འདྲ་པོ་ཅིག་སྤྲད་ནས་དེ་ནས་སྐབས་དེ་དུས་ཉིས་སྟོང་བཅུ་བདུན་ལ་ཡིན་ན་ང་ཚོའི་འབྲོག་ལམ་གི་རྙོག་དྲ་ཞིམ་པོ་འདྲ་པོ་ཅིག་བྱུང་ཡོད་རེད། འབྲུག་དང་རྒྱ་ནག་བར་དུ་ཡིན་ན་གཞུང་གི་འབྲེལ་བ་སྔོན་མ་ནས་ཡོད་མ་རེད་ད་ང་ཚོ་གཞུང་གི་འབྲེལ་བ་ཟེར་ན་དབྱིན་ཇི་སྐད་སྒང་ལ་ཡིན་ན་ང་ཚོ Diplomatic Relationship འདི་གི་འབྲེལ་བ་འདི་འདྲ་མེད་པ་ཅིག་དམིགས་བསལ་སྔོན་ལ་ཡིན་ན་ལུང་པ་གཉིས་ཀ་གི་འབྲེལ་བ་འདྲ་པོ་དེ་ཡིན་ན་རྒྱ་གར་ཕྱོགས་ནས་སྔོན་མ་འདྲ་པོ་བྱུང་བ་འདྲ་པོ་རེད་ཡིན་ན་ཡང། ང་ཚོས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོ་ནས་ཧ་ལམ་ཉིས་སྟོང་བཅུ་དྲུག་བར་དུ་ཁོ་རང་ཚོས་ཐེངས་ཉི་ཤུ་རྩ་བཞི་ཁོ་རང་ཚོ་གི་ཚོགས་འདུ་འདྲ་པོ་ཅིག་ས་མཚམས་ཀྱི་གནས་སྟངས་སེལ་ཡ་ཆེད་དུ་བཞག་ཡོད་རེད་ད་ད་ལོ་ལོ་དེ་ལ་ཡིན་ན་འབྲུག་གི་ཕྱི་དྲིལ་བློན་ཕྱི་དྲིལ་བློན་པོ་རྟ་མགྲིན་རྡོ་རྗེ་མཆོག་གིས་དེ་ནས་ཕར་རྒྱ་ནག་རང་གི་ཕྱི་དྲིལ་བློན་པོ་ཅིག་ཁོ་རང་ཚོ་པེ་ཅིང་རང་ལ་ཁོ་རང་ཚོ་ག་ཟེར་ཚོགས་འདུ་འདྲ་པོ་ཅིག་ཚུགས་ནས་དམིགས་བསལ་ད་ལྟ་རྒྱ་མི་གི་ཆེད་དུ་ཡིན་ན་འབྲུག་མཉམ་དུ་གཞུང་གི། ཅིག་ག་ཟེར། འབྲེལ་བ་འདྲ་པོ་ཅིག་ཤུགས་ཆེ་ར་བཏང་ཡ་འདི་དེ་ཁོ་རང་ཚོ་དམིགས་ཡུལ་འདྲ་པོ་ཅིག་བཞག་ཡོད་རེད་བྱས་ཙང་ད་ལྟ་དེའི་གྲོས་མོལ་ཐེངས་ཉི་ཤུ་རྩ་ལྔ་ཚུགས་པའི་རྒྱུ་མཚན་གཙོ་བོ་འདྲ་པོ་དེ་ཡིན་ན་ས་མཚམས་ཀྱི་རྙོག་དྲ་དེ་སེལ་ཡ་དང་འབྲུག་དང་རྒྱ་ནག་བར་དུ་ཅིག་འབྲེལ་བ་དེ་གཞུང་གི་འབྲེལ་བ་ཅིག་བཙུགས་ཡ་ཆེད་དུ་འདྲ་པོ་རེད་འདུག།
ཡང་ད་རེས་འབྲུག་ཡུལ་ཕྱི་སྲིད་བློན་ཆེན་རྟ་མགྲིན་རྡོ་རྗེ་མཆོག་རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཙེང་དང་ཐུག་འཕྲད་གནང་ཡོད་པ་དང་སྐབས་དེར་རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཙེང་གིས་རྒྱ་ནག་དང་འབྲུག་ཡུལ་བར་གྱི་དཔལ་འབྱོར། ཚོང་འབྲེལ། རིག་གཞུང་དང་ཡུལ་སྐོར་སྤྲོ་འཆམ་སོགས་ཀྱི་བརྗེ་ལེན་དང་ཕྱི་སྲིད་འབྲེལ་ལམ་སྔར་ལྷག་སྲ་བརྟན་ཡོང་ཐབས་སུ་འདུན་པ་ཆེན་པོ་ཡོད་སྐོར་དང་ཕྱོགས་གཉིས་བར་གྱི་ས་མཚམས་ཀྱི་རྩོད་གཞི་གང་མགྱོགས་ཐག་གཅོད་གནང་རྒྱུ་ཡིན་པ་གསུངས་ཡོད་འདུག། གྲོས་མོལ་ཐོག་ཕྱོགས་གཉིས་ཐུན་མོང་གིས་གསར་འགོད་གསལ་བསྒྲགས་ཤིག་སྤེལ་ཡོད་པ་དེའི་ནང་འབྲུག་ཡུལ་ཕྱི་སྲིད་བློན་ཆེན་རྟ་མགྲིན་རྡོ་རྗེ་མཆོག་གིས་ད་རེས་ཀྱི་གྲོས་མོལ་སྐབས་ཕྱོགས་གཉིས་སྐུ་ཚབ་རྣམ་པས་འབྲུག་དང་རྒྱ་ནག་བར་མཉམ་ལས་གྲོས་མཐུན་ཐོག་མཚན་རྟགས་བཀོད་ཡོད་སྐོར་དང་དེ་བཞིན་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་གིས་ཕྱོགས་གཉིས་བར་ས་མཚམས་བཅད་མཚམས་ཀྱི་བརྒྱུད་རིམ་མྱུར་དུ་བཀོད་རྒྱུའི་མོས་མཐུན་དང་རྒྱལ་ཁབ་གཉིས་བར་ཕྱི་འབྲེལ་འབྲེལ་ལམ་རྩ་འཛུགས་བྱ་རྒྱུའི་མོས་མཐུན་བྱུང་ཡོད་པ། གསུངས་ཡོད་འདུག་ཡང་ད་རེས་འབྲུག་ཡུལ་དང་རྒྱ་ནག་གཉིས་ཀྱི་ས་མཚམས་སྐོར་གྲོས་མོལ་མཛད་བཞིན་ཡོད་པ་དེ་རྒྱ་གར་དང་བོད་ཀྱི་ས་མཚམས་ཁག་ཏུ་རྩོད་རྙོག་ཆེ་རུ་འགྲོ་རྒྱུའི་ཉེན་ཁ་དང་རྒྱ་གར་གྱི་བདེ་འཇགས་ལ་ཉེན་ཁ་ཞིག་ཆགས་ཀྱི་ཡོད་པ་འཇིགས་མེད་ཡེ་ཤེས་ལགས་ཀྱིས་མུ་མཐུད་གསུངས་དོན། རྒྱ་གར་གྱིས་ཕར་འབྲུག་ལ་ཅིག་རང་དབང་དེ་མང་ར་སྤྲད་པ་འདྲ་པོ། དེ་ནས་ཕྱི་གི་འབྲེལ་བ་དེ་ལ་སྒང་ལ་གཞན་པ་ལུང་པ་འདི་འདྲ་མཉམ་དུ་འབྲེལ་བ་འདི་འདྲ་བྱེད་ཡ་དེ་སྒང་ལ་ཡིན་ན་རྒྱ་གར་གྱིས་ཇུས་གཏོགས་མང་པོ་མ་བྱེད་ཡ་འདི་འདྲ་འདྲ་པོ་ཅིག་ཁོ་རང་ཚོའི་ཅིག་མཚན་ཉིད་འདྲ་པོ་ཅིག་བཞག་བཞག་ཡོད་རེད། འདི་མཉམ་དུ་རང་ང་ཚོ་སེམས་ལ་ག་རེ་ཉར་དགོས་ཀྱི་རེད་ཟེར་ན། དྲུག། རྒྱ་ནག་མཉམ་དུ་རང་ང་ཚོ་དང་ད། མཉམ་འབྲེལ་རྒྱལ་ཚོགས་ཀྱི་སྟོབས་ཆེ་རྒྱལ་ཁག་ལྔ། ཁོ་རང་ཚོ་མཉམ་དུ། གཞུང་གི་འབྲེལ་བ་བྱས་ཡོད་མ་རེད། བྱས་ཙང། ད། འབྲུག་དང་རྒྱ་ནག་གི་ཅིག་ཁ་ཐུག་འབྲེལ་བ་འདྲ་པོ་ཅིག་བྱུང་ན། འདི་ལ་ཡིན་ན་ང་ཚོ་ད་ལྟ་རྒྱ་གར་གྱི་དངོས་ཤུགས་ལ་གནོད་ཡ་མཉམ་དུ་རང། རྒྱ་གར་གྱི་ས་མཚམས་སྒང་ལ་ང་ཚོ་ད་ལྟ་རྙོག་དྲ་དམིགས་བསལ་ད་ལྟ། ག་ཟེ། འབྲོག་ལམ་དང་འབྲས་ལྗོངས་ཀྱི་ས་མཚམས་དང་དེ་ནས་ཨ་རུ་ནཱ་ཅལ། མངའ་སྡེ་གྱི་ས་མཚམས་དེ་ཚོ་ལ་ཡིན་ན་དེ་རྙོག་དྲ་ཆེ་ར་འདྲ་པོ། རྒྱ་ནག་རྒྱ་གར་གྱི་སྲུང་སྐྱོབ་ལ་དེ་ཞེད་སྣང་མང་ར་ཡོད་པ་འདྲ་པོ། གཅིག་གནས་སྟངས་འདྲ་པོ་ཁྱད་ཁྱེར་གྱི་འདུག། འབྲུག་དང་བོད་བར་གྱི་ས་མཚམས་ཁྱོན་རྒྱང་ཐག་ཀི་ལོ་མི་ཀྲར་བཞི་བརྒྱ་ཙམ་གྱི་ས་འབྲེལ་ཆགས་ཀྱི་ཡོད་པ་དང་འབྲུག་དང་རྒྱ་ནག་བར་འབྲོག་ལམ་ས་མཚམས་ཀྱི་རྩོད་རྙོག་སེལ་ཐབས་སུ་རྒྱལ་ཁབ་གཉིས་བར་གྲོས་མོལ་ཐེངས་མང་བྱས་ཡོད་ན་ཡང་ད་བར་དོན་ཕན་ལྡན་པ་ཞིག་བྱུང་མེད་པ་དང་འབྲོག་ལམ་ས་མཚམས་ཀྱི་རྩོད་རྙོག་ཐོག་རྒྱ་གར་གྱིས་འབྲུག་ལ་རྒྱབ་སྐྱོར་གནང་བཞིན་ཡོད་པ་རེད་འབྲོག་ལམ་ས་ཁུལ་གྱི་རྩོད་རྙོག་དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་གསར་དུ་བྱུང་པ་ཞིག་མིན་པར་དེ་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་རྒྱ་ནག་གིས་བོད་བཙན་བཟུང་བྱས་པ་ནས་བཟུང་བྱུང་བ་ཞིག་དང་གཙོ་བོ་རྒྱ་ནག་གི་དབང་ཆ་རྒྱ་སྐྱེད་རིང་ལུགས་ཀྱི་སྲིད་ཇུས་འོག་དམག་དོན་འཐབ་ཇུས་དང་འབྲེལ་བའི་འཛུགས་སྐྲུན་གྱི་ལས་གཞི་མང་དག་ཞིག་སྤེལ་དང་སྤེལ་བཞིན་པ་ལ་བརྟེན་ནས་བྱུང་བ་ཞིག་ཡིན་པ། འཇིགས་མེད་ཡེ་ཤེས་ལགས་ཀྱིས་གསུང་གི་འདུག་ཡང་འཇིགས་མེད་ཡེ་ཤེས་ལགས་ཀྱིས་རྒྱ་ནག་གཞུང་གིས་འབྲུག་དང་ལྷན་དུ་ས་མཚམས་གྲོས་མོལ་ཐེངས་ཉི་ཤུ་རྩ་ལྔ་པ་དེ་འཚོགས་དགོས་པའི་དམིགས་ཡུལ་གཞན་ཞིག་ནི་ཧི་མ་ལ་ཡའི་ས་ཁུལ་ཁག་ཏུ་རྒྱ་གར་གྱི་གནོན་ཤུགས་ཉུང་དུ་གཏོང་ཐབས་དང་རྒྱ་ནག་གི་ཤུགས་རྐྱེན་ཇེ་ཆེར་གཏོང་ཐབས་སུ་དམིགས་པ་ཞིག་ཡིན་པ་གསུང་གི་འདུག། ག་ཟེ་ང་ཚོ་ད་ལྟ་གྲོས་མོལ་ཐེངས་ཉི་ཤུ་རྩ་ལྔ་རྒྱ་ནག་དང་འབྲུག་བར་རུ་བཞག་དགོས་ཡ་རྒྱུ་མཚན་གཙོ་བོ་འདྲ་པོ་གཅིག་ང་བསམ་པ་ལ་ང་ཚོ་ད་ལྟ་རྒྱ་ནག་གིས་རྒྱ་གར་གྱི་དངོས་ཤུགས་དེ་ཉུང་ར་འདྲ་པོ་བཟོ་ཡ་ཆེད་དུ་དང། ཧི་མ་ལ་ཡ་ས་གནས་ཁག་དང་ས་ཆ་ཁག་ལུང་པ་འདྲ་མ་འདྲ་ལ་རྒྱ་ནག་རང་གི་ཤུགས་རྐྱེན་དེ་མང་ར་འདྲ་པོ་བཟོ་ཡ། དེ་མ་འོངས་པ་ད་ནང་ང་ཚོའི་ད་རྒྱ་ནག་དང་བོད་ཀྱི་རྙོག་དྲ་དེ་ད་ལྟ་ལྷག་བསྡད་ཡོད་རེད་བྱས་ཙང་དེ་རྙོག་དྲ་ཅིག་སེལ་ཡ་ཆེད་དུ་ད་ཧི་མ་ལ་ཡ་ལ་ཡོད་པའི་ལུང་པ་དང་ད་ད་གཞན་པ་ཁ་ཚེ་མི་དེ་འདྲས་ཁོ་རང་ཚོ་ལ་རྒྱབ་སྐྱོར་འདྲ་པོ་རག་ཡ་ཆེད་དུ་རང་དེ་འདྲས་བྱེད་ཀྱི་ཡོད་རེད་བསམ་གྱི་འདུག།
ད་ལྟའི་ཆར་རྒྱ་གར་ནི་འབྲུག་རྒྱལ་ཁབ་ནང་གི་ཚོང་དང་ཡར་རྒྱས་ཀྱི་ཕྱག་སྦྲེལ་གཙོ་བོ་ཞིག་དང་རྒྱ་གར་གྱིས་འབྲུག་ནང་ཆུ་མཛོད་གློག་ཁང་སྤ་རོ་གནམ་ཐང་དང་འབྲུག་རྒྱང་སྲིང་བསྟི་གནས་སོགས་ཀྱི་དཔལ་འབྱོར་དང་འཛུགས་སྐྲུན་གང་ཅིའི་ཐོག་ནས་རོགས་སྐྱོར་རྒྱ་ཆེན་པོ་གནང་ནས་ཕྱོགས་གཉིས་བར་འབྲེལ་བ་ཧ་ཅང་བཟང་པོ་གནས་མུས་ཡིན་པ་མ་ཟད། རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས་འབྲུག་དང་རྒྱ་གར་བར་ཐུན་མོང་མ་ཡིན་པའི་འབྲེལ་བ་ཞིག་ཆགས་ཀྱི་ཡོད་པ་རེད་འབྲུག་རྒྱལ་ཁབ་དེ་བཞིན་མི་འབོར་ས་ཆའི་རྒྱ་ཁྱོན་དང་དམག་དོན་སྟོབས་ཤུགས་ཀྱི་ཆ་ནས་རྒྱལ་ཁབ་ཆུང་ཆུང་ཞིག་ཆགས་ཀྱི་ཡོད་ན་ཡང་འབྲུག་དེ་བཞིན་ཨེ་ཤི་ཡའི་ནང་གི་སྟོབས་ཆེན་རྒྱལ་ཁབ་རྒྱ་དཀར་ནག་གཉིས་བར་ཚུད་པའི་རྩོད་རྙོག་ཅན་གྱི་ས་ཁུལ་ཞིག་དང་ཆབ་སྲིད་ཀྱི་གནས་བབ་དང་འཐབ་ཇུས་རང་བཞིན་གྱི་གནས་བབ་ས་བབ་འཐབ་ཇུས་ཀྱི་གནས་བབ་ཀྱི་ཐོག་ནས་འབྲུག་དེ་བཞིན་ཧི་མ་ལ་ཡའི་རྒྱལ་ཁབ་གལ་ཆེ་ཞིག་དང་གནད་འགག་ཆེན་པོ་ཞིག་ཆགས་ཀྱི་ཡོད་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་རྟེན་གཞི་བྱས་པའི Tibetan Nannies འམ་ཕྲུ་གུ་བལྟ་སྐྱོང་གི་ལས་དོན་གཉེར་མཁན་ཚོའི་ཚོགས་པ་བཙུགས་དགོས་པའི་དམིགས་ཡུལ་དང།

མི་བསྐྲུན་ལ། ཁྱེད་རང་གི་འདི་ངོ་དེབ་ནང་ལྟ་བའི་སྐབས་ལ Tibetan Nannies ཅེས་བྱས New York ནང་ལ་ཅིག་བཙུགས་གནང་ཤག Tibetan Nannies ཟེར་དུས་བཀའ་ནན་སྙེ་མ་ཡིན་ན་ཕལ་ཆེར་ད་ཕྲུ་གུ་ལྟ་སྐྱོང་བྱེད་མཁན Baby Sit ཟེར་བ་འདི་འདྲས་ཀྱི་ཚོགས་པ་ཅིག་མཐུན་ཚོགས་ཅིག་བཙུགས་གནང་སོང་འཆི་མེད་གཡུ་སྒྲོན་ལགས་འདི་མ་འདྲ་ཅེས་ག་རེ Tibetan Nannies ཟེར་དུས་སྤྱིར་བཏང Nannies ཟེར་དུས་ཕྲུ་གུ་ལྟ་སྐྱོང་བྱེད་མཁན་ཟེར་གོ་བ་རེད་ཡིན་ན་ཡང་འདི་ཏོག་ཙམ་མ་འདྲ་ཅིག་ཡིན་ས་རེད་འདི་བཙུགས་དགོས་པའི་ཐོག་མར་ཁྱེད་རང་བསམ་བློ་ག་འདྲས་འཁོར་གནང་སོང་ཨ་ནི་ག་དུས་སུ་བཙུགས་གནང་ཡིན་པ་འདི་ངོ་སྤྲོད་ཅིག་གནང་རོགས་གནང་ཞུ་གི་ཡིན་ང་ཚོ་གསན་མཁན་རྣམ་པ་ཚོ། སོ་ད་ངེད་ཀྱི Tibetan Nannies Agency དེ་འགོ་བཙུགས་ཡས་དེ་སོ་སོ་གི་ད་ཕྱིའི་ལུང་པ་ལ་སླེབས་ནི་དཀའ་ངལ་མང་པོ་ཅིག་བྱུང་ཨ་ནི་དེ་ནས་སོ་སོ་ཚོར་བ་བྱུང་ནི་ཨ་ནི་སོ་སོ་དེ་ལུང་པ་ལ་ད Nanny གི་ལས་ཀ་ཅིག་འཚོལ་ཨ་ནི་དཀའ་ངལ་མང་པོ་ཅིག་ཡོད་ཨ་ནི་ལས་ཀ་བྱེད་བཞིན་དུ། ད་སོ་སོ་གི་ད་དཀའ་ངལ་དེ་ལས་ཀ་འཚོལ་དཀའ་ངལ་དེ་ཧ་གོ་འདུག་ད་སོ་སོ་ད་དེ་ལ་སླེབས་ནས་ནའི་སྤུ་གུ་ལྟ་ཡས་ལས་ཀ་བྱེད་ལོ་མང་པོ་འགྲོ་འདུག་ཨ་ནི། ད་དུང་ཡང་མི་མང་པོ་ཅིག་ལ་དཀའ་ངལ་འཕྲད་པ་མཐོང་གི་འདུག་ར་མཐོང་གི་ཡོད་འདུག་ཨ་ནི་སོ་སོ་ད་དེ་ལ་སླེབས་ནས་ལོ་ཁ་ཤས་འགྲོ་འདུག་སྦྱིན་བདག་མཉམ་དུ་ལ་ལས་ཀ་ཡག་པོ་བྱེད་དེ་མ་ཟད་ཨ་ནི་དབྱིན་ཇིའི། ངོ་ཤེས་པ་མང་པོ་ཅིག་སོ་སོ་ལ་དགའ་སྣང་སྐྱེ་བྱེད་འདུག་ག་ལ། ཨ་ནི། ངེད་ཀྱིས་ད་བོད་པ་བུད་མེད་གཞན་པ་འདི་ཚོ་ལ་དཀའ་ངལ་ང་རང་འདྲ་བོ་མ་བྱུང་བ་བྱས་ནས། འདི་འདྲས་འདྲ་བོ་ཅིག་བྱས་འདི་མཉམ་དུ་ལ་ཨ་ནི་ཕྱི་རྒྱལ་གྱི་ཕ་མ་འདི་ཚོ་ད་ང་ཚོ་མི་གཅིག་པ་རེད་ཁོང་ཚོ་ཡིན་ན་ཚང་མ་ད་ལས་ཀ་ལ་འགྲོ་དགོས་ཀྱི་རེད་ཨ་ནི་ཁོང་ཚོ་ལ་ཡང་སྤུ་གུ་ལྟ་མཁན་ཡག་ག་ཅིག་རག་ཡག་གི་ཐབས་ཤེས་འདི་འདྲས་བྱས་ནས་ད་འདི་ལས་ཀ་འདི་ཨེ་ཇེན་སི་འདི་བྱེད་པ་འདྲ་བྱས་ན། རང་ཚོ་བོད་པ་བུད་མེད་འདི་ཚོ་ལ་ལས་ཀ་ཅིག་ལས་སླ་པོ་བྱེད་ནི་ངའི་ལག་པ་ནི་རག་པ་བྱས་ཨ་ནི་ཕ་མ་འདི་ཚོ་ལ་ཡང་ཕྲུ་གུ་ལྟ་མཁན་སོ་སོ་བློས་འཁེལ་བ་ཕ་མ་ནང་བཞིན་ཕ་མ་གི་ཚབ་ལ་ཕ་མ་ཅིག་ཡོད་པ་འདྲ་བོ་ཅིག་བྱེད་ནི་ཕན་ཐོག་མང་པོ་ཅིག་ཆགས་ཀྱི་འདུག་བསམ་ནི་འདི་འདྲ་བྱེད་ནི་འགོ་བཙུགས་པ་ཡིན། ལགས་དུས་ལོའམ་ག་དུས་སུ་འགོ་བཙུགས་གནང་བ་རེད་ད་ལྟ་འབྲེལ་མཐུད་ཁང་དེ།
ལགས་ད་དེ་ཕལ་ཆེར། ང་དེ་ལ་ཉིས་སྟོང་བཞི་ལ་སླེབས་རེད་ཉིས་སྟོང་བཞི་ནས་ནི་ལོ་ཁ་ཤས་འགྲོ་ནི་ད་ལོ་ལྔ་འགྲོ་ཚར་བའི་རྗེས་ལ་སོ་སོ་ད་ཕྱིའི་ལུང་པ་གི Citizenship དེ་རག་འདུག་ག་ལ་ནི། མི་སེར་དེ་གསུང་གི་རེད་པ་ཨ་རིའི་མི་སེར། ཨ་རིའི་མི་སེར་དེ་རག་སྐབས་སུ་ཨ་ནི་ང་རང་གི་ཨ་ན་སྐྱེས་སྐར་འགྲོ་འདུག་ག་ལ་ནི་ང་རང་ཕྱུ་པ་གཅིག་གོན་འདུག་ད་ང་ཚོ་ད་སོ་སོ་གི་རིག་གཞུང་འདི Represent བྱེད་དགོས་འདུག་སོ་སོ་ཕྱུ་པ་གཅིག་གོན་འགྲོ་དུས་ཨ་ནི་བུ་མོ་སྐྱེ་དམན་གཞན་པ་གཅིག་ཡང་མོ་རང་ཡང་ཕྱུ་པ་གོན་སླེབས་ཤག་ཨ་ནི་དེ་ཚོ་ང་ཚོ་བོད་པ་མཐོང་ན་དཔེ་དགའ་སྣང་ཡོད་རེད་ཨ་ནི་ཐུག་དུས་བཀྲ་ཤིས་བདེ་ལེགས་དེ་འདྲས་ངོ་སྤྲོད་བྱེད་ཡིན་དེ་དུས་ཨ་ནི་མོ་ལས་ཀ་ང་ག་རེ་བྱེད་ཀྱི་ཡོད་ཟེར་ན Nanny བྱེད་ཀྱི་ཡོད་དུས་ག་ལ་མོ་རང་ལས་ཀ་མེད་ལོ་ཁ་ཤས་འགྲོ་སོང་ལ་ཟེར་བ་དེ་བྱེད་འདུག་ཨ་ནི་ངེད་ཀྱི་ག་ཡོད་མ་རེད་ངེད་ཀྱི་རོགས་པ་བྱེད་དགོས་ད་ལྟ་ངེད་སྦྱིན་བདག་གི་ངོ་ཤེས་མ་དེ་འདྲས་བྱེད་འདུག་ཁོང་ཚོ་ལ་ཡང་བོད་པ་གཅིག་དགོས་ཡོད་ལབ་ཀྱི་འདུག་ཨ་ནི་ངེད་ཀྱི་ངོ་སྤྲོད་བྱེད་དགོས། དེ་འདྲའི་ལ་ནི་ཨ་ནེ་མོ་ལ་དེ་ངེད་ཀྱི་ལས་ཀ་འདི་དེ་དུས་ད་ང་རང་གི་བརྒྱུད་ནས་ལས་སླ་པོ་བྱེད་ནས། སྤུ་གུ་ལྟ་ཡས་ཀྱི་ལས་ཀ་གསུང་གི་ཡོད་རེད་བ། སྤུ་གུ་རྟ་ཡས་ཀྱི་ལས་ཀ། ཨ་ནེ་འདི་ལ་ཨ་ནེ་མོ་རང་ལ་རྒྱབ་གཉེར་ཡི་གེ་མ་དགོས་པ་བྱས་ཚང་མ་ངེད་ཀྱི། ང་ད་ང་འདི་འདྲ་འདི་ཡག་པོ་ངོ་ཤེས་ཀྱི་ཡོད་དུས་ག་ལ་ད་ང་ཚོ་བོད་པ་ཡག་པོ་ཡིན་པ་ཁོང་ཚོ་གིས་ད་ང་རང་གི་བརྒྱུད་ནས་ད་ཧ་གོ་གི་ཡོད་དུས་ག་ལ་རྒྱབ་གཉེར་ཡི་གེ་དང་བཅས་མེད་པ་བྱེད་ནས་ལས་ཀ་ལས་སླ་པོ་བྱེད་ནས་རག་རེད་རག་དུས་ག་ལ་ད་ངའི།

འོ་འདི་གི་ཕྱག་ལས་འདི་ད་ཁྱེད་རང་གི་འབྲེལ་མཐུད་ཁང་འདྲ་བོ་ཅིག་ཕར་ངོ་སྤྲོད་བྱེད་ཡས་དང་ཨ་ནི་ཡང་ལས་ཀ་མེད་མཁན་དེ་ཚོས་རང་ལ་འབྲེལ་བ་བྱས་ཨ་ནི་ཕར་མི་གཞན་པ་ལ་ད་ལས་ཀ་དགོས་མཁན་དེ་འདྲ་ཡོད་རེད་བ་སྤུ་གུ་ལྟ་མཁན་དགོས་མཁན་དེ་ཚོ་ལ་རོགས་པ་བྱེད་ཡས་ཅིག་རེད་ཤག་འདི་གི་བརྒྱུད་རིམ་འདི་ག་འདྲས་ག་འདྲས་སི་ཏེ་ཅིག་ངོ་སྤྲོད་བྱེད་སྟངས་དང་དེ་ཚོ་ག་རེ་ཅིག་བར་ད་བོད་པ་གཅིག་པོ་རེད་ག་འདྲས་རེད་ཨ་ནི་ཁྱེད་རང་གི་ད་ལྟ་བར་དུ་མི་ལ་རོགས་པ་བྱས་པའི་གི་བརྒྱུད་རིམ་ག་གི་གཅིག་གིས་ད་ཕན་ཐོགས་བྱུང་ཡོད་མེད་ཅིག་གསུང་རོགས་གནང། ང་རང་གིས་དང་པོ་འགོ་བཙུགས་དུས་ག་ལ་དམིགས་ཡུལ་འདི་ངེད་ཀྱི་བོད་པ་གཅིག་པུ་རང་ལ་དམིགས་ཡུལ་ཟིན་མིན། རོགས་པ་འདི་ང་རང་གིས་བརྒྱ་ཆ་བརྒྱ་ཡིད་ཆེས་ཀྱི་འདུག་འདི་ལས་དུས་བྱས་ལ་ལས་སླ་པོ་ཡོད་མ་རེད་སོ་སོ་བརྒྱ་ཆ་བརྒྱ་འགན་འཁྱེར་དགོས་རེད། འདི་ཨ་རིའི་ལུང་པ་འདྲ་བོ་ན་ཚང་མ་ཁྲིམས་སྒང་འགྲོ་གི་རེད་ཏིག་ཙ་གཅིག་ཡག་མ་བྱུང་ན་ཁྲིམས་བཙུགས་གི་རེད Sue བྱེད་ཀྱི་རེད་ད་དཀའ་ངལ་མང་པོ་བྱེད་ཡོད་རེད། བོད་པ་འདྲ་བོ་བྱེད་ན་ང་རང་ཚོ་ད་རྒྱུས་ཡོད་ཡིན་དུས་སོ་སོ་ད།

ངས་ག་རེ་དགོས་ཡོད་ན་དེ་ཚང་མ་ལབ་ཀྱི་རེད། འདི་ལ་ལྟ་ནས་ཨ་ནི་བོད་པ་བུ་མོ་འདི་ལ་འདི་འདྲ་རང་འདུག་པས། ད་བུ་མོ་ཕར་ཕྱོགས་ཕ་མ་འདི་ལ་སྤུ་གུ་གསར་པ་གསར་རྐྱང་ཨ་མ་གསར་པ་གསར་རྐྱང་ཅིག་ཡིན་པ་འདྲ་བྱས་ན། བོད་པ་སྤུ་གུ་ལྟ་མཁན་འདི་ལ་སྤུ་གུ་ལྟ་མྱོང་པ་ཡིན་མཉམ་དུ་ལ་ད་སོ་སོ་ཨ་མ་ཡིན་པ་འདི་འདྲའི་འདྲ་བོ་ཅིག་ལ་ཨ་ནི་ངེད་ཀྱི་ག་ལབ་དགོས་རེད། ད་ཁོང་ཚོ་གིས་ད་སྤུ་གུ་ཕ་མ་གསར་པ་ཚོ་ལ་ངས་ཡིན་གཅིག་མིན་གཅིག་ད Nanny ཡིན་ན་ཉམས་མྱོང་ཡག་པོ་ཡོད་རྒྱུ་ཅིག་སྤུ་གུ་ཆུང་ཆུང་ལྟ་མྱོང་པ་ཨ་ནི། འདི་མཉམ་དུ་མ་ཟད་ཨ་ནི་ཁོང་ཚོ་གི། རྒྱབ་གཉེར་གྱི་ནང་མི་འགོར་བ། རྒྱབ་གཉེར་ནང་མི་ཡོད་རྒྱུ་འདི་འདྲས་ཅིག་ཁོ་རང་ཚོ་ག་རེ་དགོས་པ་དེ་ངེད་ཀྱིས་ད་འདི་འདྲས་ཅིག་ཀྱང་ཆ་འཕྲོད། ཐབས་ཤེས་འདི་འདྲས་འདྲ་བོ་བྱེད་ཀྱི་ཡོད་ཨ་ནི། ད་ལྟ་བར་དུ་བརྒྱ་ཆ་བརྒྱ་བོད་པ་ནང་ལོགས་ལ་སྤྱི་ཚོགས་ནང་ལོགས་ལ་ངེད་ཀྱིས་དཔེ། ག་ལབ་དགོས་རེད་ད། ཡག་པོ་ཅིག་བྱེད་ཡོད་ས་རེད་ག་ལབ་ན། ང་རང་འདྲ་བོ་ཡིན་ན། བོད་པ་བུ་མོ་ལ་དཔེ་བཞག་ལས་ཀ་འཚོལ་འདི་འདྲས་བྱེད་དུས། ང་རང། ལས་ཀ་བཙལ་སྐབས་སུ་པེ་ཤ་སྟེར་དགོས་ཐུག་སོང་ར་བ་ཨ་ནི་ངས་བོད་པ་བུ་མོ། ལ་པེ་ཤ་ལེན་གྱི་མེད་ད་སུ་དང་སུ་ཡིན་ན་པེ་ཤ་ལེན་གྱི་མེད་རོགས་ཨ་ནི། དེ་མ་ཚད་ང་རང་གིས་ད། སྦྱིན་བདག་ས་ནས་པེ་ཤ་ཁྲལ་ཕྲན་བུ་རག་པ་དེ་ནས་བརྒྱ་ཆ་བཅུ་ཅིག་ང་རང་གིས་ཨོ་རི་ས་ཀྱི་རྒས་གསོ་ཁང་ལ་ལོ་རྟག་པ་ཕ་གིར་རོགས་པ་བྱེད་གི་ཡོད་དེའི་འགོ་བཙུགས་ཡ་དེ་ཡང་ང་རང་ད nanny agency འགོ་བཙུགས་དུས་ད་བསམ་བློ་མང་པོ་ཅིག་བཏང་ནས་འགོ་བཙུགས་འདུག་འདི་ནང་ནས་སྣ་ཁ་གཅིག་དེ་ག་རེད་ལབ་ན། ཕ་གི་ལ་ང་ཚོ་གཞིས་ཆགས་ལ་སྤོ་རྨོ་ཅིག་ཡོད་རེད་སྤུ་གུ་མེད་ཀྱོག་ཅིག། ཨ་ནི་སྤུ་གུ་མེད་ཀྱོག་སྤོ་འདི་གྲོངས་དུས་ག་ལ་ཨ་ནི། ང་རང་ཨ་མ་རྩ་ནས་གོ་སོང་སྤོ་འདི་ལ་སྒོར་མོ་ཁྲི་གཅིག་འདུག་ལྔ་སྟོང་འདི་ཁོ་རང་ལ་ད་གྲོངས་ཚར་ནས་ཞབས་བརྟན་བྱས་བྱས་ཨ་ནི་ལྔ་སྟོང་འདི་རྨོ་མོ་འདི་ལ་བཞག་རེད་ལབ་ཡས་ཅིག་གོ་སོང་ར་ང་ཚོ་འདི་སྤོ་འདི་ལ་ངའི་རྒྱལ་པོ་བྱས་ཨི་བི་ལྷ་མོ་ལབ་ཀྱི་རེད་ཨ་ནི། ཨ་ནི་ལ་ད་སོ་སོ་སེམས་པ་ནང་ལ་དཔེ་ག་ལབ་དགོས་ད། སེམས་མ་བདེ་འདྲ་བོ་སེམས་པ་སྐྱོ་ངེས་འདྲ་བོ་བྱས་སོང་ཨ་ནི། ད་ང་རང་བསམ་སྟངས agency འདྲ་བོ་ཞིག་བཙུགས་ནས་པེ་ཤ་ཏིག་ཙམ་རག་པ་འདྲ་བྱས་ན་ཨ་ནི་ངེད་ཀྱི་མི་ལ་རོགས་པ་རྒན་རྒོན་གཞན་པ་འདི་ཚོ་ལ་འདི་འདྲའི་དཀའ་ངལ་མ་འཕྲད་ཀྱི་རོགས་པ་བྱེད་ཐུབ་ཀྱི་རེད་བསམ་ནས། འགོ་བཙུགས་ཡིན་ཁོང་ཚོ་ལ་ཡང་ཕན་ཡག་པོ་ཐོགས་ཡོད་ས་རེད་འདི་མ་ཟད་བོད་པ་བུ་མོ་ཚང་མ་ད་ལས་ཀ་བཙལ་བ་འདྲ་བྱས་ན་ཨ་ངེད་བརྒྱུད་ནས་རག་པ་འདྲ་བྱས་ན་པེ་ཤ་ཅི་ཡང་སྤྲད་དགོས་མ་རེད།

དེ་མ་ཟད་ཨ་ནི་ང་རང་གིས་ཁོང་ཚོ་ལ་པེ་ཤ་ཉུང་ཉུང་ལེན་དེ་ག་རེ་ལབ་ན་ངེད་ཀྱིས་པེ་ཤ་ཞེ་དྲག་མ་ལེན་པ་འདྲ་བྱས་ན་བོད་པ་བུ་མོ་ཚོ་ལ་ལས་ཀ་དེ་སླ་པོ་བྱས་ནས་རག་གི་རེད་བསམ་གྱི་ཡོད། ཨ་ནི་དེ་འདྲ་བྱེད་དུས་ཁོང་ཚོ་ལ་ཡང་སྤུ་གུ་ལྟ་མཁན་བྱམས་དང་སྙིང་རྗེ་ཡོད་ཀྱོག་ང་ཚོ་གི་བོད་པ་གི་ག་ལབ་དགོས་རེད་ཡ་རབས་བཟང་སྤྱོད་ལབ་དགོས་རེད་གད་ད་ནང་ཆོས་ཀྱི Tibetan Buddhist Culture Carry བྱེད་མཁན་ཅིག་གིས་སྤུ་གུ་ལྟ་བ་འདྲ་བྱས་ན་ང་ཚོ་སྤུ་གུ་འདི་ཡང་ད་ཉེན་ཁ་མེད་ཀྱོག་ཅིག་ལག་པ་ལ་ཡོད་ར་བ། སྤུ་གུ་འདི་ཕ་མ་མེད་པ་འདྲ་བྱས་ན་ཕ་མ་འདྲ་བོ་ཅིག་གི་ནང་ལ་ལྟ་སྐྱོང་བྱེད་མཁན་ཅིག་ཡོད་དུས་ག་ལ། ཁོང་ཚོ་དཔེ་དགའ་བོ་བྱེད་ཀྱི་འདུག་དབྱིན་ཇི་ཚང་མ་གིས། ད་ང་ལ་ལོ་རྟག་པར་རེ་ཞིག་དབྱིན་ཇི་མང་རུ་མང་རུ་འགྲོ་གི་འདུག་ག་བྱས་ལབ་ན་དབྱིན་ཇི་གཅིག་ལ་དཔེ་དགའ་བོ་བྱེད་དུས་ག་ལ་མོ་རང་གི་གྲོགས་མོ་ཚང་མ་ང་ལ་ཁ་པར་སླེབས་ཀྱི་འདུག་ར་བ། ཁྱོད་རང་གིས་བཏང་ཀྱོག་བུ་མོ་དེ་དཔེ་ཡག་པོ་འདུག་ལབ་གི་འདུག་ཨ་ནི་འདི་འདྲ་བྱེད་དུས་ག་ལ་བརྒྱ་ཆ་བརྒྱ། ཁོང་ཚོ་ཚང་མ་དགའ་བོ་དཔེ་བྱེད་ཀྱི་འདུག་ཨ་ནི། བོད་པ་བུ་མོ་ཡིན་འདི་ཚོ་ཡང་དཔེ་དགའ་བོ་བྱེད་ཀྱི་འདུག་ཨ་ཅག་འཆི་མེད་ཨ་ནི་ཁྱོད་རང་པེ་ཤ་ལེན་གྱི་མི་འདུག་ལབ་གི་འདུག་ལས་ཀ་དཔེ་ཡག་པོ་བྱེད་ཀྱི་འདུག་ལབ་ཉི་མ་ཉི་མ་ལ་བོད་པ་བུ་མོ་ཡང་མང་རུ་ཞུ་འགྲོ་གི་འདུག་ཨ་འདི་གི། ག་ལབ་དགོས་རེད་ད་འདི་གི་ཡིན་དུས་ག་ལ་ང་རང་གིས་ལས་ཀ་ཡག་པོ་བྱེད་ཀྱི་ཡོད་ས་རེད་བསམ་ནས་ཚོར་བ་དེ་ཤུགས་ཆེན་པོ་སླེབས་ཀྱི་འདུག། ལགས་ལགས་སོ། ཨེ་འཆི་མེད་སྒྲོལ་ལགས་ངེད་ཀྱིས་ད་ཕལ་ཆེར་བཀའ་འདྲི་ཞུ་ཡས་དེ་འདྲས་འདྲ་བོ་ཅིག་ཡིན། གསུང་དགོས་ཡས་དེ་འདྲས་ཡོད་ན་གསུང་རོགས་གནང་ད། ལགས་སོ་ད་ངེད་ཀྱིས་ག་རེ་བསམ་གྱི་འདུག་ལབ་ན། བོད་པ་བུད་མེད་ཚོ་ད་ལྟ་བར་དུ་ལས་ཀ་དཔེ་ཡག་པོ་བྱེད་ཀྱི་ཡོད་རེད་རོ། བུད་མེད་ཀྱི་སྤུ་གུ་གསོ་སྐྱོང་བྱེད་ཡས་ཀྱི་ལས་ཀ་འདི་མཚམས་མཚམས་སློབ་སྦྱོང་ཁ་ཤས་ཀྱིས་བསམ་གྱི་ཡོད་གི་རེད་ད་འདི་སློབ་སྦྱོང་མེད་ཀྱོག་ལས་ཀ་རེད་ད། ཕྲུ་གུ་ལྟ་ཡའི་ལས་ཀ་ད་ག་འདྲས་སུ་དང་སུ་ཡིན་ན་བྱེད་ཐུབ་ཀྱི་ཡོད་ཀྱི་རེད་ག་འདྲས་ག་འདྲས་ཡིན་ན་བསམ་གྱི་ཡོད་ཀྱི་རེད་ཡིན་ནའི་ཕྲུ་གུ་ལྟ་ཡ་འདི་ངེད་ཀྱི་མི་གི་མི་ཚེ་ནང་ལ་གལ་ཆེ་ཤོས་འདྲ་བོ་མཐོང་གི་འདུག་ཕྲུ་གུ་ཆུང་ཆུང་སྒང་དུས་ནས་ད་ང་ཚོ་གི་ནང་ཆོས་སྐུ་མདུན་གྱིས་གསུང་ཡ་ལ་ལོ་གཅིག་ནས་ལོ་ལྔ་ལོ་དྲུག་བར་དུ་དཔེར་སྒྲ་ཇི་ལྟ་ཕྲུ་གུ་གི་ད་དབྱིན་ཇི་ལབ་ན་ནུ། གཟུགས་པོ་ལ་ཡིན་ན་ནུ་ཀྲུའི་ཤེས། འོ་ན་ཞིག་ཁོང་ཚོའི་བསམ་བློ་ལ nutrition འདི་ག་རེ་ལབ་ན། བརྩེ་བ། ལོ་འདི་ནང་ལོགས་ལ་ང་ཚོ་གིས་ག་ཚོད་བྱམས་སྐྱོང་བརྩེ་བ་སྟེར་ཐུབ་ན། མི་ཚེ་ལྷག་མ་འདི་སྐྱིད་པོ་ཡོང་ཡ་གི་ད་ང་ཚོ་གིས་ས་བོན་འདྲ་བོ་ཞིག་བཏབ་ཀྱི་ཡོད་རེད་བ། དེ་བྱེད་དུས་ད་ལྟ་བར་དུ་ང་ཚོ་བོད་པ་བུ་མོ་གིས་ཧ་ལས་ཡག་པོ་བྱེད་ཀྱི་ཡོད་རེད། ད་དུང་ཡང་ད་ང་ཚོ་ཕྱི་རྒྱལ་ལུང་པ་མང་པོ་བསྡད་བསྡད་དུས་སྒང་ལ་ད་ང་ཚོ་གིས་མི་རིགས་སྣ་མིན་སྣ་ཚོགས་ཡོད་དུས་ད་ང་ཚོ་གིས་ད། ག་ལ་འོར influence དེ་ག་བ་ག་ས་ནས་སླེབས་ཐུབ་ཀྱི་རེད་བ། དེ་དུས་སྒང་ལ་སོ་སོའི་རིག་གཞུང་འདི་མ་བརྗེད་པ་བྱས་ཨ་ནི་ང་ཚོ་གིས། དབྱིན་ཇི་དེ་ཚོ་གིས་ང་ཚོ་བོད་པ་ལ་ག་རེ་བྱས་ནས་དགའ་གི་ཡོད་རེད་ག་རེ་བྱས་ནས་ཡིད་ཆེས་བྱེད་ཀྱི་ཡོད་ལབ་དུས་འོ་དེ་རྒྱུད་འདི་མ་བརླག་པ་བྱེད་དགོས་རེད་བསམ་གི་འདུག་རོ་རྒྱུད་འདི་དགའ་ཡས་དེ་བོད་པ་ལ་ངས་དེ་བྱམས་དང་སྙིང་རྗེ་ཡོད་རྒྱུ་ཅིག་བྱས་ཨ་ནི་ང་ཚོ་སྐུ་མདུན་གི་སློབ་མ་ཅིག་ཡིན་དུས་སྒང་ལ་བྱམས་དང་སྙིང་རྗེ་བརྒྱ་ཆ་བརྒྱ། སྤྱོད་པ་ཡ་རབས་སྤྱོད་བཟང་ཁོ་ཚོ་གི་ཕྲུ་གུ་དེ་ལ་ང་ཚོ་གི་སྤྱོད་པ་འདི་འཇགས་རོགས་བྱེད་ན་བསམ་གི་ཡོད་རོ་དེ་བྱེད་དུས་ང་རང་ཚོ་གི་ཁྱེད་ཀྱི་བོད་པ་བུད་མེད། ཕྲུ་གུ་ལྟ་མཁན་ལ། སྐད་ཡོད་ན་མེད་ན་ཅིག་ག་རེ་ཡོད་ལབ་ན་བྱམས་དང་སྙིང་རྗེ་ཅིག་ཡོད། འདི་མུ་མཐུད་ནས་བྱེད་རོགས་གྱིས་ཞུ་ཡ་ཡིན་ཚང་མ་ལ། ལགས་ལགས་སོ། ཨ་རིའི་གྲོང་ཁྱེར་ནིའུ་ཡོག་ནས་འཆི་མེད་གཡུ་སྒྲོན་ལགས་ཨ་ནི། ཚུལ་སྟོན་རྣམ་པ་ཐུགས་རྗེ་གནང་ཞུ་གི་ཡིན། ལགས་སོ་གོ་སྐབས་གནང་བ་འདི་ཐུགས་རྗེ་ཆེ་ཞུ། བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ནང་སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་མཆོག་ལ་རན་ཏོ་ཧྥོ་མཐོ་སློབ་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི Pearl S. Buck ཞུ་བའི་གཟེངས་རྟགས་དེ་འབུལ་གཏན་འཁེལ་ཡོད་པའི་སྐོར་དབྱངས་སྒྲོལ་ལགས་ཀྱིས་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང།
གསན་མཁན་རྣམ་ཚོ་སྐུ་ཁམས་བཟང། ད་ལྟ་ནི་བུད་མེད་དང་སྤྱི་ཚོགས་ལེ་ཚན་དེ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན། ང་ལེ་ཚན་གཙོ་སྐྱོང་ཞུ་མཁན་དབྱངས་སྒྲོལ་ཡིན། ཨ་མི་རི་ཀའི་ཝི་ཇི་ནེ་ཡ་མངའ་སྡེའི་ནང་ཡོད་པའི་རན་ཏོ་ཧྥོ་མཐོ་སློབ་ཀྱི་མཚན་སྙན་ཆེ་བའི་ཕོལ་ཨེས་སྦག་ཞུ་བའི་གཟེངས་རྟགས་ཤིག་ཕུལ་སྲོལ་ཡོད་པ་ལྟར། ད་ལོ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕོལ་ཨེས་སྦག་ཞུ་བའི་གཟེངས་རྟགས་དེ་བཞིན་བོད་པའི་སྤྱི་ཚོགས་ནང་ཡོངས་གྲགས་ཀྱིས་གངས་ཅན་བོད་ཀྱི་ཨ་མ་ཞེས་འབོད་པའི་སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་མཆོག་ལ་འབུལ་གཏན་འཁེལ་གནང་ཡོད་པའི་སྐོར་གོང་ཞུས་མཐོ་སློབ་ནས་གསལ་བསྒྲགས་གནང་ཡོད་ཅིང་སྤྱིར་གཟེངས་རྟགས་དེ་ནི་འཛམ་གླིང་ནང་བསམ་བློའི་རིན་ཐང་ལྡན་ཞིང་མིག་དཔེར་ལྟ་འོས་པ་ལྷག་པར་དུ་ཕུགས་བསམ་མངོན་འགྱུར་གྱི་ཆེད་དུ་བློས་གཏོང་གནང་མཁན་གྱི་བུད་མེད་ལ་འབུལ་སྲོལ་ཡོད་པ་རེད། འདི་ལོའི་གཟེངས་རྟགས་འབུལ་ཡུལ་སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་མཆོག་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་ལོ་ནས་ཕྱི་ལོ་ཉིས་སྟོང་དྲུག་བར་རེ་ཐག་ཆད་པའི་ཉམ་ཐག་གི་དྭ་ཕྲུག་མང་པོ་དང་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་གི་བུ་ཕྲུག་མང་པོར་ཐུགས་བྱམས་སྙིང་རྗེ་དང་བརྩེ་སེམས་ཀྱིས་གསོ་སྐྱོང་གནང་བའི་ཕྱག་ལས་ལ་ངོས་འཛིན་མཚོན་ཆེད་གཟེངས་རྟགས་འབུལ་གནང་ཡོད་པ་རེད་བཞག། རན་ཏྲོ་ཧྥུ་མཐོ་སློབ་ཀྱི་གཙོ་འཛིན་སྐུ་ཞབས་སུའུ་ཡིས་བོད་ནས་ཕེབས་པའི་བུ་ཕྲུག་མང་པོའི་བདེ་སྡུག་ལ་གཟིགས་རྟོག་དང་བྱམས་སྐྱོང་གནང་མཁན་རྗེ་བཙུན་པད་མ་མཆོག་ལ་འདི་ལོའི Pearl S Buck ཞུ་བའི་གཟེངས་རྟགས་འདི་འབུལ་གཏན་འཁེལ་བར་དགའ་སྤོབས་ཆེན་པོ་བྱུང་ཞེས་གསུངས་ཡོད་ལ་གོང་ཞུས Pearl S Buck ཞུ་བའི་གཟེངས་རྟགས་དེ་སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་མཆོག་ལ་འབུལ་གཏན་འཁེལ་བའི་ཡོངས་ཁྱབ་གསལ་བསྒྲགས་གནང་བའི་རྗེས་འདི་ག་རླུང་འཕྲིན་ཁང་གི་གསར་འགོད་པས། གཅུང་མོ་རྗེ་བཙུན་པད་མ་མཆོག་ལ་ཐུགས་ཚོར་སྣང་ཇི་ལྟར་བྱུང་མིན་སྐོར་བཀའ་འདྲི་ཞུ་སྐབས་འདི་ལྟར་བཀའ་གནང་བྱུང། ད་ལྟ Pearl S Buck གི་གཟེངས་རྟགས་དེ་འདུག་ཨེ་ནི་བུ་ཕྲུག་ཁྱིམ་སྡེའི་ལས་ཀ་དེའི་ཐོག་ཨེ་ནི་ང་ཡག་འདུག་ར་བ་དེ་ང་གནས་ཚུལ་དེ་གོ་བྱས་ནས་དགའ་པོ་ཞེ་དྲག་བྱུང་ད་ཡིན་ནའི་ང་རའི་བསམ་བློའི་ནང་ལ་ག་དུས་ནས་ར་བ་ང་མི་གཅིག་རྐྱང་བྱུང་བཞག་པ་མ་རེད་རྒྱལ་བ་རིན་པོ་ཆེའི་བཀའ་སློབ་གནང་བ་དེ་ཚོ་སེམས་ལ་བཞག་བྱས་ནས་ལག་ལེན་བསྟར་ཡག་ད་དེ་ག་ནང་བཞིན་བུ་ཕྲུག་ཁྱིམ་སྡེའི་ལས་བྱེད་པོ་མང་པོ་ཅིག་གིས་ཧུར་ཐག་པ་དག་ན། ང་ཚོ་གང་ག་ལོག་མཉམ་རུག་ཐོག་ནས་ཨ་ནི་བྱ་དགའ་དེ་རག་པ་རེད་བསམ་གི་འདུག་ལས་ཀ་ཟེར་མཁན་དེ་ག་རེ་ཡིན་ནའི་ཧུར་ཐག་པ་དག་བྱས་པ་ཡིན་ན་ཨ་ནི་དེའི་འབྲས་བུ་རག་པ་དེ་སྨིན་ཡག་ཅིག་འདུག་ཨང་ང་ཚོ་གང་ག་ལོག་གིས་དཀའ་ལས་མང་པོ་ཅིག་རྒྱབ་པ་རེད་ད་དཀའ་ལས་རྒྱབ་པའི་འབྲས་བུ་དེ་སྨིན་པ་རེད་བསམ་གི། ཡང་གཟེངས་རྟགས་དེ་སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་མཆོག་ལ་འབུལ་གཏན་འཁེལ་བའི་གསལ་བསྒྲགས་གནང་བའི་རྗེས། རྡ་སྟོད་བོད་ཁྱིམ་སློབ་གྲྭའི་དྲུང་ཆེ་ཆོས་དབྱིངས་དོན་གྲུབ་ལགས་ཀྱིས་ཚོར་སྣང་སྐོར་གསུངས་དོན།
ད་དེ་དངོས་གནས་དྲང་གནས། ད་རེས་ཨ་ནི་གཅིག་གི་ཨ་མ་ལགས་ལ་ཡ་དེའི་རོགས་པ་དེས་ཀྱི་ཨ་ནི་གཟེངས་རྟགས་དེ་དུག་སེལ་ནས་ཐོབ་པ་དེ་དངོས་གནས་དྲང་གནས་འདུག་གཅིག་གི་བཅོས་མིན་གྱི་ཨ་ནི་སེམས་ནང་ལ་ཡ་ཨ་ནི་དགའ་ཚོར་ཅིག་ཆགས་ཐུབ་ཡོད་རེད་ཨང་དེ་ཡི་ད་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ལབ་ན་ད་ཨ་མ་ལགས་དངོས་གནས་དྲང་གནས་ད་ང་རང་རང་གི་མི་ཚེའི་ནང་ལོགས་ལ་ཡ།

སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་མཆོག་གིས་སྤྱིར་སྤྱི་ཚོགས་ཀྱི་ཞབས་ཞུ་དང་དམིགས་བསལ་བུ་ཕྲུག་སྟོང་ཕྲག་མང་པོ་གསོ་སྐྱོང་དང་དེ་དག་གི་ཤེས་ཡོན་ཆེད་དུ་སྐུ་ངལ་ཚད་མེད་བསྐྱོན་པའི་མཛད་རྗེས་ལ་ངོས་འཛིན་གྱིས་འཛམ་གླིང་སྟེང་སུའི་ཌེན་གྱི་འཛམ་གླིང་བྱིས་པའི་གཟེངས་རྟགས་དང་སྙིང་སྟོབས་ཅན་གྱི་བུད་མེད་ཀྱི་གཟེངས་རྟགས། ཨི་ཏྲ་ལིའི་མཱ་རི་ཡཱ་མཱན་ཏྲི་སོ་རིའི་གཟེངས་རྟགས་དང་རྒྱལ་ཚོགས་ཀྱི་ཤེས་ཡོན་དང་ཚན་རིག་རིག་གཞུང་ཚན་པའི་གཟེངས་རྟགས་དེ་བཞིན་སྙན་གྲགས་ཆེ་བའི་རྒྱ་གར་གྱི་བུད་མེད་ནུས་སྟོབས་གོང་འཕེལ་གྱི་གཟེངས་རྟགས་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གངས་ཅན་བོད་ཀྱི་ཨ་མ་ཞུ་བའི་ཆེ་བསྟོད་གཟེངས་རྟགས་སོགས་བཞེས་གནང་མྱོང་ཡོད་པ་རེད། ད་རེས་ཀྱང་འཛམ་གླིང་ནང་ཕུལ་དུ་བྱུང་ཞིང་བྱས་རྗེས་ཅན་གྱི་བུད་མེད་རྣམས་ལ་ཆེད་དུ་དམིགས་པའི་གཟེངས་རྟགས་འདི་ཡང་བཀའ་ཟུར་རྗེ་བཙུན་པད་མ་མཆོག་ལ་འབུལ་གཏན་འཁེལ་གནང་ཡོད་པ་དང་བཀའ་ཟུར་རྗེ་བཙུན་པད་མ་མཆོག་ནི་གཟེངས་རྟགས་འདི་བཞེས་མཁན་ཕུལ་བྱུང་གི་བུད་མེད་བདུན་པ་དེ་ཆགས་ཀྱི་ཡོད་ཅིང་ད་བར་གཟེངས་རྟགས་འདི་འབུལ་ཡུལ་ནི་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་རྒྱ་མི་རིགས་ཡིན་པའི་ཨ་མི་རི་ཀའི་བརྩམས་སྒྲུང་རྩོམ་པ་པོ་བུད་མེད་སློབ་དཔོན་གྲགས་ཅན་མག་སེང་ཧོང་ཀིན་སི་ཀྲོན་གཉིས་དང། ཕྱི་ལོ་ཉིས་སྟོང་བཞི་ལོ་ཝེཏ་ནམ་ནང་གི་དམག་ཞབས་ཟུར་པ་ཚོའི་དྲན་རྟེན་གྱི་བཀོད་ཇུས་གནང་མཁན་སྙན་གྲགས་ཅན་གྱི་སྒྱུ་རྩལ་བ་མ་ཡ་ལིང་དང་ཡང་ཕྱི་ལོ་ཉིས་སྟོང་གསུམ་ལོར་ཨར་ལན་གྱི་སྲིད་འཛིན་ཟུར་པ་དང་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་འགན་འཛིན་ཟུར་པ་ལྕམ་མེ་རི་རོ་བྷིན་སོན་མཆོག་སོགས་སྙན་གྲགས་ཆེ་བའི་བུད་མེད་མང་པོ་ཞིག་ལ་འབུལ་གནང་ཡོད་པ་རེད། སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་མཆོག་ནི

ཡང་བོད་ངའི་ལོ་རྒྱུས་ཞེས་པའི་ཕྱག་དེབ་ཞིག་དབྱིན་ཡིག་ཐོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོར་བརྩམས་འདོན་བྱུང་བ་དེ་ལྟར་ཕྱི་རྒྱལ་གྱི་སྐད་ཡིག་མི་འདྲ་བ་བཅུ་ལྷག་ཙམ་ནང་ཕབ་སྒྱུར་ཐུབ་པ་བྱུང་ཡོད་པ་དང་ཕྱི་ལོ་ཉིས་སྟོང་དྲུག་ལོའི་སྤྱི་ཟླ་བརྒྱད་པའི་ནང་བོད་ཁྱིམ་སྤྱི་ཁྱབ་དབུ་འཛིན་ནས་དགོངས་ཞུ་མཛད་གནང་འདུག་སྤྱིར Pearl S Buck བུད་མེད་སྙན་གྲགས་ཅན་ཁོང་ནི་ཨ་མི་རི་ཀའི་རྩོམ་རིག་གི་ཐོག་ལ་ནོ་བྷེལ་ཞི་བདེའི་བྱ་དགའ་ཐོབ་མཁན་ཨ་རིའི་ནང་གི་བུད་མེད་ཐོག་མ

མུ་མཐུད་ནས་སྙན་སྒྲོན་ཞུས་གནང་གི་རེད། འོད་ཟེར་ལགས་ནས་རྒྱ་ཡིག་ཐོག་བྲིས་གནང་བའི་རྩོམ་ཡིག་དེ་དུས་སྟོན་ཀ་ཡིན་པས། ལྷགས་པ་རྒྱས་པ་ཡིན་ཚེ། ཧྲུག་ཧྲུག་ཆགས་པའི་ཕྱག་དཔེ་དང་ལོ་མ་མཉམ་དུ་གང་སར་ཁྱེར་ནས་ཡོད་ཅེས་བོད་ཀྱི་རིག་གནས་གསར་བརྗེ་དེ། གུས་མོའི་ཨ་མ་ལགས་ཀྱིས་ཕྱིར་དྲན་གནང་བ་ཞུ་བའི་རྩོམ་ཡིག་གི་དུམ་བུ་གཉིས་པ་འདི་ངོ་སྤྲོད་གནང་བར། 这次我从一九五七年说起吧།

རྒྱུ་མཚན་ནི་གནས་མཇལ་ལ་སྐྱོད་མཁན་ཡིན་པ་བརྗོད་ན་ཡང་དོན་དངོས་ཐོག་གཉེན་སྒྲིག་འདི་གཡོལ་བའི་ཆེད་དུ་རེད། དེ་ནས་དུས་ཚོད་རིང་པོ་མ་སོང་བར་སྟེས་དབང་གི་གོ་སྐབས་ཤིག་ཐོབ་པ་དང་ཡིན་ན་ཡང་དོན་དངོས་ཐོག་ལས་དབང་གི་བཀོད་སྒྲིག་རང་རེད། སྒྲུང་འདི་རིང་པོ་ཡོད་པས་རྗེས་སུ་རང་ལ་བཤད་ཆོག། གང་ལྟར་ང་དང་ཨ་ཅག་བོད་པའི་ལས་བྱེད་སློབ་གྲྭར་འཛུལ་བ་ཡིན། དེ་ཡང་གུང་ཁྲན་དམར་ཤོག་ཚོགས་པས་བོད་པའི་ལས་བྱེད་པ་གསོ་སྐྱོང་བྱེད་པའི་སློབ་གྲྭ་ཞིག་ཡིན་པ་དང་དེའི་སྔོན་ལ་འདི་ནི་བོད་དམག་ཁུལ་ཁང་གིས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ལོར་གཉེར་བའི་བོད་དམག་ཁུལ་ཁང་གི་བོད་ཡིག་བོད་སྐད་སྦྱོང་བརྡར་འཛིན་གྲྭ་དང་བོད་དམག་ཁུལ་ཁང་གི་ལས་བྱེད་སློབ་གྲྭ་དེ་ཡིན་ཞིང། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོར།

ལྷ་ས་བས། བོད་པའི་ལས་བྱེད་སློབ་གྲྭར་ཏཱ་ཡང་སློབ་གྲྭ་ཟེར་བརྗོད་ཀྱི་ཡོད། དེ་ནི་བོད་པའི་ལས་བྱེད་སློབ་གྲྭའི་དགེ་སློབ་ཚང་མ་དངུལ་ཏཱ་ཡང་ལ་དམིགས་ནས་ཡོང་བར་ཟུར་ཟ་བྱེད་ཀྱི་ཡོད། གང་ཡིན་ཞེ་ན། ཟླ་བ་རེ་ལ་གུང་ཁྲན་དམར་ཤོག་ཚོགས་པས་ང་ཚོར་དངུལ་ཏཱ་ཡང་སྤྲད་ཀྱི་ཡོད་པས་རེད། ཟས་གོས་དང་བསྡད་ས་སྤྲད་པ་ཕུད། དང་ཐོག་ཟླ་བ་རེ་ལ་དངུལ་ཏཱ་ཡང་བཞི་བཅུ་ཞེ་བརྒྱད་སྤྲད་ཀྱི་ཡོད་པ་དང་ཡིན་ན་ཡང་རིམ་པས་ཉུང་རུ་བཏང་སྟེ། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོའི་ལོ་མཇུག་ཏུ་སླེབས་སྐབས། ཟླ་བ་རེ་ལ་དངུལ་དཱ་ཡང་བརྒྱད་ལས་སྤྲོད་ཀྱི་མེད། ང་དང་ཨ་ཅག་ང་གཉིས་ཀྱིས་དངུལ་དཱ་ཡང་བཞི་བཅུ་ཞེ་བརྒྱད་འདི་ཕལ་ཆེར་ལོ་ཕྱེད་ཙམ་ལེན་པ་ཡོད། འོན་ཀྱང་ངའི་དངུལ་དཱ་ཡང་རྣམས་ཨ་ཅག་གི་སར་བཞག་གི་ཡོད། ང་ལ་བདག་ཉར་བྱེད་རོགས་བྱས་པ་བརྗོད་ན་ཡང་ངས་བེད་སྤྱོད་བཏང་པ་འདི་ཧ་ཅང་ཉུང་ཉུང་རེད། འོད་ཟེར་ལ་ནི་མུ་ཐུད་ངོ་སྤྲོད་གནང་བར། ཙང་ཀང་ཤའོ་ཡོའོ་ཆི་གི་ཏཱ་པན་མེ་གི་ཏཱ་པན་ཤ་མེན་སི་གི་ཤའོ་པན་མེ་གི་པན་ཨར་སན་ཧྲི་རན་པ་ཧྲི་ཨན་ཙང་ཝུན་ཆན་ཏུ་ལའི་ཧྥིན་པན་དེ་དབྱི་པན་ཝུན་ཧྭ་ཆན་ཏུ་ཅུའི་ཀའོ། ཁོང་ནས་ལུང་འདྲེན་གནང་བར། བོད་པའི་ལས་བྱེད་སློབ་གྲྭར། འཛིན་གྲྭ་ཆེ་བ་བདུན་ཡོད་པ་དང། འཛིན་གྲྭ་ཆེ་བ་རེ་རེའི་འོག་ལ། འཛིན་གྲྭ་ཆུང་བ་བཞི་ཡོད་པར། འཛིན་གྲྭ་རེ་ལ་མི་ཉི་ཤུ་སུམ་ཅུ་ཡོད་པས། འདི་ནི་བོད་ཡིག་གི་གནས་ཚད་ལ་དམིགས་ནས་དབྱེ་བ་ཕྱེ་བ་དང། འཛིན་གྲྭ་དང་པོའི་རིག་གནས་གནས་ཚད་མཐོ་ཤོས་རེད། བོད་པའི་ལས་བྱེད་སློབ་གྲྭར་འཛུལ་སྐབས་ཡིག་ཚད་གཏོང་དགོས་ཀྱི་ཡོད་པ་དྲན་གྱི་འདུག་ང་ཚོར་ཚགས་པར་ཀློག་བཅུག་པ་དང། ང་ཚོར་བོད་ཡིག་བྲིས་བཅུག་པ། དེ་རྗེས་ཨ་ཅག་འཛིན་གྲྭ་དང་པོའི་གཉིས་པར་བཞག་པ་དང་ང་རང་འཛིན་གྲྭ་དང་པོའི་བཞི་པར་བཞག་བྱུང། འཛིན་གྲྭ་གཉིས་པ་ནས་བདུན་པ་བར་གྱི་སློབ་མ་ཚང་མ། བཅིངས་འགྲོལ་དམག་བོད་ལ་དཔུང་འཇུག་བྱེད་དུས། ལམ་བར་དུ་ལམ་བཟོ་དང་ཁང་པ་བརྒྱབ་ཆེད་འཚལ་བའི་ཨར་པོ་བ་རེད། བོད་པའི་ལས་བྱེད་སློབ་གྲྭའི་སློབ་མ་བརྒྱ་ཆ་དགུ་བཅུ་ཡན་ཚང་མ། གཤམ་འོག་གི་བོད་པ་ཡིན་ཞིང། སྐྱེ་ཁུངས་མཐོ་ཤོས་ཀྱི་རིགས་ཧ་ཅང་ཉུང་ཉུང་རེད། ང་ལ་སློབ་གྲོགས་ཀྱིས། སྲས་མོའི་སྐུ་ཞབས་ཟེར་འབོད་པ་དང་ཡང་ན། ཨ་བ་གཡུ་སྒྲོན་ལགས་ཟེར་འབོད་ཀྱི་ཡོད། ཨ་བ་ཟེར་བ་འདི་གཞིས་ཚིག་རེད། ད་དུང་ཚོང་པའི་བུ་ཕྲུག་ཁ་ཤས་ཡོད། རྗེས་སུ་བོད་པའི་ལས་བྱེད་སློབ་གྲྭའི་སློབ་མ། སྤྱི་བདེ་ཚན་པ་དང་ཞིབ་བཤེར་ཚན་པ། ཁྲིམས་འཛིན་ཚན་པར་མང་བ་ཡོད་པ་ཕུད། འགའ་རེ་དམག་ཁུལ་ཁང་གི་སྤྱི་ཁྱབ་སྨན་ཁང་གི་སྨན་ཞབས་པ་བྱས་པ་དང། ཡང་འགའ་རེ་དེ་མིན་ཚན་པ་སྟེ། དཔེར་ན་འབྲུ་རིགས་ལས་ཁུངས་ཀྱི་ལས་བྱེད་བྱས་ཡོད་ལ། ད་དུང་འགའ་རེ་ནི་ཚོང་ཟོག་བཙོང་མཁན་དང་གྲོང་མི་རེད།

སློབ་མ་ཕོ་མོ་ཕལ་ཆེར་ཕྱེད་ཀ་ཕྱེད་ཀ་ཡོད། རྒྱ་མིའི་སློབ་མ་ཚང་མ་བཅིངས་འགྲོལ་དམག་མི་རེད། ཁོ་ཚོ་ནི་བོད་སྐད་སྦྱང་བར་ཡོང་པ་དང་ཕལ་ཆེར་དམིགས་ཡུལ་གཞན་ཡོད་སྲིད་པ་རེད། དཔེར་ན། དགའ་རོགས་འཚལ་བར་ཡོང་བ་ལྟ་བུ་རེད། བཅིངས་འགྲོལ་དམག་མི་རགས་རྩིས་བྱས་ན་ཉིས་བརྒྱ་ཙམ་ཡོད་པ་དང་བོད་སྐད་ཡིག་སློབ་སྦྱོང་གི་རུ་ཁག་ཟེར་མང་ཆེ་བ་རྒྱ་མི་རེད། དེའི་ནང་བོད་པ་བཅུ་གྲངས་ཤིག་ཡོད་པ་ཁོ་ཚོ་ནི་ཁམས་ཁུལ་ནས་ཡོང་བ་ཡིན་ཞིང། འབའ་ཐང་ནས་ཡོད་ལ་དཀར་མཛེས་དང་སྡེ་དགེ་ནས་ཡོད་པས་རང་གི་པཱ་ལགས་ནང་བཞིན་རེད། ཁོ་ཚོ་ཚང་མ་ང་ཚོའི་འཛིན་གྲྭ་འདི་ཚོའི་ནང་བགོ་བཤའ་བརྒྱབ་པའི་སློབ་མ་རེད། ང་ཚོའི་སློབ་ཚན་ནང་བོད་ཡིག་དང་ཨང་རྩིས། ཆབ་སྲིད་བཅས་ཡོད། རྗེས་ལ་རྒྱ་ཡིག་གི་ཕིན་ཡིན་ཏོག་ཙམ་བསླབས་རེད། ང་ཚོའི་འཛིན་གྲྭའི་འགན་འཁུར་དགེ་རྒན་ནི་རྒྱ་མི་ཞིག་ཡོད་པ་དེར་འགན་འཛིན་སུན་ཟེར་གྱི་ཡོད་པ་དང་འགན་འཛིན་གཞོན་པ་ནི་འབའ་ཐང་གི་བུད་མེད་ཅིག་ཡོད་པ་དེར་སྒྲོལ་དཀར་ཟེར་གྱི་ཡོད། ཆབ་སྲིད་དགེ་རྒན་གྱི་མིང་ལ་ངག་དབང་ཕུན་ཚོགས་ཟེར་བ་དེ་ཀྲུའུ་ཅཱ་ཤུན་རེད། རང་གི་པཱ་ལགས་ཀྱི་སྡེ་དགེའི་ཕ་ཡུལ་གཅིག་པ་ཡིན་པ་རྗེས་ལ་གཞི་ནས་ཤེས་བྱུང། ཁྱིམ་ཚང་གཉིས་ཕན་ཚུན་འབྲེལ་བ་ཟབ་པོ་ཡོད། ང་ཚོའི་འཛིན་གྲྭར་བོད་ཡིག་བསླབ་མཁན་དགེ་རྒན་ནི་སྐུ་དྲག་ཅིག་ཡིན་པ་དང། དྲུང་འཁོར་ཟེར། དབུ་ལ་སྤ་ལྕོག་རྒྱབ་པ་དང། དེའི་སྟེང་གསེར་གྱི་གའུ་ཡོད་པ་འདི། གནས་བབ་མཐོ་བའི་མཚོན་རྟགས་ཤིག་རེད། ཁོང་གིས་ས་སྐྱ་ལེགས་བཤད་དང་སྙན་ངག་བསླབ་གནང་མྱོང་ཡོད་པ་དང། བོད་ཡིག་གནས་ཚད་ལེགས་པའི་འཛིན་གྲྭར་སློབ་ཚན་ཁྲིད་མཁན་གྱི་དགེ་རྒན་ནང་ད་དུང་བཀའ་ཤག་གཞུང་གི་རྩེ་དྲུང་ཡང་ཡོད་པ་རེད། གསན་མཁན་རྣམ་པ་ཚོ། དེ་རིང་གི་ལེ་ཚན་འདི་སྙན་སྒྲོན་ཞུ་མཚམས་འདིར་བཞག་གི་ཡིན། གོང་ཞུས་ཀྱི་ལེ་ཚན་འདི་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། ང་ཚོའི་གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས། གཟིགས་ཚུལ་གང་ཡོད་ན་ཐད་ཀར་འདི་གར་འབྲེལ་བ་གནང་ཡོང་ཞུ་རྒྱུ་དང། ལེ་ཚན་འདི་རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས། འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པས་ཁྱབ་ཀྱི་མེད། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་དེ་གསན་པར་ཐུགས་རྗེ་ཆེ་གནང་ཞུ་ཡོད།